ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བརྒྱད་རེས་གཟའ་ཕུར་བུའི་ལས་རིམ་འདི་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་ས་ཡོམ་བྱུང་ཡུལ་བོད་ཀྱི་ས་ཁུལ་ཁག་ཏུ་རྒྱ་ནག་གཞུང་གིས་གུར་རེ་ཟུང་ཕུབ་པ་ཙམ་གྱི་རོགས་སྐྱོར་ལས་བྱས་མེད་ཀྱང་བོད་ནང་གི་བོད་མི་ཚོས་དངུལ་དངོས་ཀྱི་རོགས་སྐྱོར་ཤུགས་ཆེ་བྱེད་བཞིན་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། བསྟན་འགྲོ་སྤྱིའི་བདེ་ཐབས་དང་འཛམ་གླིང་ཞི་བདེ་དེ་བཞིན་རྒྱལ་བའི་སྐུ་ཕྱྭ་བོད་དོན་བདེན་མཐའ་སེལ་ཐབས་སོགས་ཀྱི་ཆེད་དུ་དམིགས་ཏེ་གནས་མཆོག་རྡོ་རྗེ་གདན་དུ་དགེ་ལྡན་སྨོན་ལམ་ཆེན་མོ་བར་མ་ཉིན་དྲུག་འཚོགས་གནང་གི་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། ཡང་གནས་མཆོག་རྡོ་རྗེ་གདན་དུ་དད་ལྡན་ཆོས་ཞུ་བ་ཁྲི་ཚོ་བརྒལ་བ་འདུ་འཛོམས་ཀྱིས་ཡུལ་མིའི་དཔལ་འབྱོར་ལ་ཕན་ཐོགས་ཆེན་པོ་བྱུང་བཞིན་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། བཅར་འདྲིའི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་བོད་མིའི་གཞིས་ཆགས་ནང་དུ་ཡོད་པའི་དུད་འགྲོ་ལྟ་སྐྱོང་ཁང་གིས་ད་བར་སྲང་ལམ་ཁག་གི་ཁྱི་ཉིས་བརྒྱ་ལྷག་ལ་ལྟ་རྟོག་གནང་བཞིན་པ་མ་ཟད་དུད་འགྲོ་སེམས་ཅན་གཞན་ལ་ཡང་ལྟ་རྟོག་རོགས་སྐྱོར་གྱི་ཕན་བདེའི་བྱ་བ་སྒྲུབ་བཞིན་པའི་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་རྒྱ་ནག་ཏུ་བྱུང་བའི་གལ་ཆེའི་སྲིད་དོན་གྱི་གཡོ་འཁྱོམ་དང་རྒྱལ་སྤྱིའི་ཐོག་རྒྱ་ནག་ལ་ལྟ་སྟངས་དེ་བཞིན་བོད་ཀྱི་གནས་བབ་སོགས་ཀྱི་ཐད་ལ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་སུ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་གི་ཡིན། ས་ཡོམ་བྱུང་སའི་བོད་ཀྱི་ས་ཁུལ་ཁག་ཏུ་རྒྱ་ནག་གཞུང་གིས་གུར་རེ་ཟུང་ཕུབ་ཙམ་གྱི་རོགས་སྐྱོར་ལས་བྱས་པ་མེད་ཀྱང་བོད་ནང་བོད་མི་ཚོས་རོགས་དངུལ་གྱི་རོགས་སྐྱོར་ཤུགས་ཆེ་བྱེད་བཞིན་པའི་སྐོར་ལ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་གཉིས་ཚེས་བཅོ་བརྒྱད་ཉིན་རྒྱ་ནག་ཀན་སུའུ་ཞིང་ཆེན་ཀ་ཆུ་ཧུའེ་རིགས་རང་སྐྱོང་ཁུལ་ཇི་ཧྲི་ཧྲན་དུ་ས་འགུལ་ཚད་རིམ་དྲུག་ཚེག་གཉིས་ཅན་ཞིག་བརྒྱབ་ཡོད་པ་བཞིན། དེ་རིང་ཕྱི་ཚེས་ཉི་ཤུ་རྩ་བརྒྱད་བར་རྒྱ་ནག་གཞུང་འབྲེལ་གྱི་གྲངས་ཐོའི་ནང་ཀན་སུའུ་དང་མཚོ་སྔོན་གཉིས་ནས་མི་གྲངས་བརྒྱ་དང་བཞི་བཅུ་ཞེ་དགུ་རྐྱེན་འདས་ཕྱིན་ཡོད་སྐོར་བཀོད་ཡོད་པ་དང་བོད་ནང་གི་ས་ཡོམ་བྱུང་ཁུལ་གཙོ་བོ་ཡ་རྫི་རྫོང་ཁོངས་ཀྱི་རྡོ་སྦིས་སྟོང་རི་ལྷ་མཚོའི་རི་རྒྱུད་ཀྱི་གཏེར་ཁ་ལུང་དང་ཉག་མོ། འོད་མེད་རྡོ་སྦིས་གྲྭ་ཚང་དང་གསེར་གྲོང། ཁྱི་སྨད། སྟོད་ར། ལྕང་ཤར་སོགས་ཀྱི་སྡེ་བ་ཁག་ཏུ་སྡོད་ཁང་ལ་གཏོར་བཤིག་ཤུགས་ཆེན་ཐེབས་ཡོད་ན་ཡང་རྒྱ་ནག་གཞུང་ངོས་ནས་ས་ཡོམ་བརྒྱབ་རྗེས་ཀྱི་ཉིན་གྲངས་གསུམ་རྗེས་སུ་སྡོད་གུར་རེ་ཟུང་ཕུབ་པ་ལས་གཞན་རོགས་སྐྱོར་དམིགས་བསལ་བ་གང་ཡང་བྱས་མེད་ཀྱང་བོད་ནང་གི་ས་ཕྱོགས་གང་ས་ནས་མི་སྒེར་དང་ཚོགས་པ། དགོན་སྡེ་སོགས་ཀྱིས་དངུལ་དང་ཅ་དངོས་ཀྱི་རོགས་སྐྱོར་ཕོན་ཆེན་བྱས་ཡོད་པས་གནས་སྐབས་དཀའ་ཁག་འབྱུང་གི་མེད་སྐོར་བོད་ནང་གི་འབྲེལ་ཡོད་བོད་མི་གཉིས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། བོད་ནང་གི་སྤྱི་ཚོགས་དྲ་ལམ་ཁག་ཏུ་བོད་མི་འབྱོར་ལྡན་དང་ཚོང་གཉེར་བ་སོགས་ནས་རྡོ་སྦིས་ཀྱི་ས་ཁུལ་བྱུང་ཁུལ་དུ་དངོས་ཟོག་དང་གོན་ཆས་ཟས་རིགས་སོགས་ཕོན་ཆེན་བྱེད་བཞིན་པ་མཐོང་རྒྱུ་འདུག་ལ། ས་ཡོམ་གྱི་གནོད་འཚེ་དང་འབྲེལ་རྒྱ་ནག་གཞུང་ངོས་ནས་མཚོ་སྔོན་དང་ཀན་སུའུ་གཉིས་སུ་ས་ཡོམ་སྐོར་ལ་དཀྲོག་གཏམ་བཟོས་སྐོར་བརྗོད་ནས། ཀན་སུའུ་ནས་མི་གྲངས་བཅུ་གཉིས་འཛིན་བཟུང་ཁྲིམས་ཆད་དང་སློབ་གསོ་བཏང་ཡོད་སྐོར་དང་དེ་བཞིན་མཚོ་སྔོན་ཕྱོགས་ནས་དཀྲོག་གཏམ་སྤེལ་མཁན་བཞི་བཅུ་ལྷག་རྩད་གཅོད་དང་མི་གྲངས་གསུམ་སྲིད་འཛིན་ཆད་པ་དང་མི་གྲངས་བཅུ་དྲུག་སྐྱོན་བརྗོད་སློབ་གསོ་བཏང་ཡོད་པ་སོགས་བཀོད་འདུག་ལ་ཡང་འབྲེལ་ཡོད་གཞན་དེས་མཚོ་སྔོན་མཚོ་ཤར་གཞུང་འབྲེལ་མི་སྣས་ས་ཡོམ་སྐོར་གྱི་དཔར་དང་བརྙན་གང་བྱུང་སྤྱི་ཚོགས་དྲ་ལམ་ཁག་ཏུ་སྤེལ་མི་ཆོག་པ་དང་ལྷག་པར་དུ་གཞུང་འབྲེལ་གྱི་ཆོག་མཆན་མེད་པར་གནོད་ཐེབས་ས་ཁུལ་དང་གཏོར་བཤིག་ཐེབས་པའི་ཡུལ་མིའི་སྡོད་ཁང་གི་བརྙན་པར་གང་བྱུང་བརྒྱུད་སྐུར་བྱེད་མི་ཆོག་པའི་བཙན་བཀའ་གཏོང་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག་ཐེངས་འདིར་ས་ཡོམ་གྱིས་མཚོ་སྔོན་ཕྱོགས་ནས་ས་ཡོམ་བྱུང་ཁུལ་གཙོ་བོ་ཡ་རྫི་རྡོ་སྦིས་མངའ་ཁུལ་ཆགས་ཡོད་པ་དང། སྤྱིར་ཡ་རྫི་རྫོང་ནང་དུ་རྡོ་སྦིས་དང་བིས་མདོ། ཀ་རིང། ཀ་ཚང་བཅས་བོད་རིགས་ཀྱི་གྲོང་སྡེ་བཞི་མ་གཏོགས་མི་འདུག་ལ་ས་ཡོམ་དང་ཁ་ཐག་སྤྱི་ལེ་བཅོ་ལྔ་ཙམ་ལས་ཡོད་པའི་བོད་ཀྱི་གྲོང་སྡེ་རྡོ་སྦིས་ཉ་མོ་སྡེ་བ་ཆགས་ཡོད་པ་དང་ས་གནས་དེའི་སྡོད་ཁང་ཕལ་ཆེ་བ་གཏོར་བཤིག་བཏང་ཡོད་པ་མ་ཟད་རྡོ་སྦིས་གྲྭ་ཚང་ལ་གཏོར་བཤིག་ཐེབས་ཡོད་པ་དང། རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ཏུ་ཀན་སུའུ་ཕྱོགས་ནས་གནའ་ཤུལ་དང་རིག་དངོས་སོགས་ལ་གཏོར་སྐྱོན་ཐེབས་ཡོད་སྐོར་བཀོད་ཡོད་ཀྱང། ད་ལྟའི་ཆར་ཀན་སུའུ་ཞིང་ཆེན་དུ་ཡོད་པའི་གནའ་བོའི་ཏུན་ཧོང་བྲག་ཕུག་ཡིན་མིན་གསལ་ཁ་མེད་ཀྱང། རྒྱ་ནག་གཞུང་འབྲེལ་ངོས་ནས་བྲག་ཕུག་ཅིག་གི་རིག་དངོས་ཉི་ཤུ་རྩ་བཞི་ལ་ཚད་གཞི་མི་འདྲ་བའི་གནོད་འཚེ་ཕོག་ཅིང་གཙོ་བོ་གྱང་ངོས་ལ་གནོད་སྐྱོན་དང་ཁང་པར་གས་ཐོར་བྱུང་བ་སོགས་བཀོད་འདུག་ལ། དེ་མིན་ཀ་ཆུ་ཅི་ཧྲི་ཧྲན་རྫོང་རྟེན་རྫས་བཤམས་མཛོད་ཁང་དུ་ཉར་ཚགས་བྱས་པའི་རྫ་ཆས། ཚོན་ཁྲ་ཅན་བཅུ་གཅིག་ལ་ཆག་གྲུམ་ཤོར་ཡོད་སྐོར་སོགས་བཀོད་འདུག་ཀྱང་རྒྱ་ནག་གསར་ལམ་ཁག་ཏུ་ས་ཡོམ་ལ་རོགས་སྐྱོར་བྱེད་བཞིན་པའི་རྣམ་པ་ཙམ་ལས་གནོད་ཐེབས་ས་ཁུལ་གྱི་ཡུལ་དངོས་དང་གཏོར་སྐྱོན་ཐེབས་པའི་ས་ཁུལ་སྟོན་གྱི་མེད་པ་རེད། རྒྱ་ནག་གཞུང་འབྲེལ་གྱི་གྲངས་ཐོའི་ནང་དེ་རིང་ཕྱི་ཚེས་ཉི་ཤུ་རྩ་བརྒྱད་བར་ས་ཡོམ་གནོད་སྐྱོན་ཁྲོད་མཚོ་སྔོན་ཞིང་ཆེན་མཚོ་ཤར་མངའ་ཁུལ་དུ་མི་གྲངས་སུམ་ཅུ་སོ་གཉིས་རྐྱེན་འདས་དང་མི་གྲངས་བརྒྱ་དང་དགུ་བཅུ་གོ་བརྒྱད་ལྷག་ལ་རྨས་སྐྱོན་བྱུང་ཡོད་སྐོར་དང་ཀན་སུའུ་ཀ་ཆུ་ཁུལ་ནས་མི་གྲངས་བརྒྱ་དང་བཅུ་བདུན་རྐྱེན་འདས་དང་མི་གྲངས་བདུན་བརྒྱ་བརྒྱད་ཅུ་གྱ་གཅིག་ལྷག་ལ་རྨས་སྐྱོན་ཕོག་ཡོད་འདུག་ལ་རྒྱ་ནག་གཞུང་འབྲེལ་ཀྲུང་དབྱང་རླུང་འཕྲིན་ཁང་ཟེར་བས་ཀན་སུའུ་ཞིང་ཆེན་གྱི་གནོད་ཐེབས་ས་ཁུལ་གྱི་སྡོད་ཁང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ནང་བསྐྱར་གསོ་དང་ལེགས་གྲུབ་དང། ལོ་དེའི་ཕྱི་ཟླ་བཅུ་པའི་ནང་གྲོང་མི་ཚོ་སྡོད་ཁང་དུ་སྡོད་ཐུབ་པའི་འགན་ལེན་བྱེད་བཞིན་ཡོད་པ་བཀོད་འདུག་ལ་ཡང་མཚོ་སྔོན་བོད་ཡིག་གསར་འགྱུར་ཟེར་བའི་སྟེང་མཚོ་སྔོན་ཞིང་ཆེན་གྱི་ས་ཡོམ་དང་འབྲེལ་བའི་ཚོགས་འདུ་འཚོགས་ཏེ་མང་ཚོགས་ཀྱི་བསམ་འཆར་དང་གྲོས་གཞི་གང་ལེགས་ཀྱིས་ཉན་པ། གནས་ལུགས་གསལ་བོ་བརྗོད་པ་དང་སྲིད་ཇུས་གསལ་བོ་འགྲེལ་བ་བྱ་བ་ཞིབ་མོར་སྒྲུབ་པ་བཅས་བྱས་ཏེ་ཚན་རིག་དང་མང་གཙོ་ཁྲིམས་ལྟར་ཇུས་ཐག་བཅད་པ་བཅས་ཀྱི་མཛེས་སྡུག་གི་ཁྱིམ་གཞིས་བསྐྱར་སྐྲུན་བྱེད་དགོས་བཀོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན། བསྟན་འགྲོ་སྤྱིའི་བདེ་ཐབས་དང་འཛམ་གླིང་ཞི་བདེ་དེ་བཞིན་རྒྱལ་བའི་སྐུ་ཕྱྭ་དང་བོད་དོན་བདེན་མཐའ་གསལ་ཐབས་སོགས་ཀྱི་ཆེད་དུ་དམིགས་ཏེ་གནས་མཆོག་རྡོ་རྗེ་གདན་དགེ་ལྡན་སྨོན་ལམ་ཆེན་མོ་འཕར་མ་ཉིན་དྲུག་འཚོགས་གནང་གི་ཡོད་པའི་སྐོར་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་པའི་གནས་ཚུལ་དེ་སྙན་སྒྲོན་ཞུ་བ་ཡིན།

རྡོ་རྗེ་གདན་དུས་འཁོར་གསུང་ཆོས་ར་བའི་ནང་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དང། མཚུངས་མེད་བྱང་རྩེ་ཆོས་རྗེ་རིན་པོ་ཆེ་མཆོག་གིས་དབུས་པའི་རི་བོ་དགེ་ལུགས་པའི་གདན་ས་གྲྭ་ཚང་ཁག་གི་མཁན་བླ་དགེ་འདུན་འདུས་མང་དང། དེ་བཞིན་དགོན་སྡེ་གཞན་ཁག་ནས་དགེ་བཙུན་བཅས་ཁྱོན་དགེ་བཙུན་ཞལ་གྲངས་ཆིག་ཁྲི་ཡས་མས་ཤིག་ལྷན་བཞུགས་ཀྱིས་བསྟན་འགྲོ་སྤྱིའི་བདེ་ཐབས་དང་འཛམ་གླིང་ཞི་བདེ་དེ་བཞིན་རྒྱལ་བའི་སྐུ་ཕྱྭ་དང་བོད་དོན་བདེན་མཐའ་གསལ་ཐབས་སོགས་ཀྱི་ཆེད་དུ་དམིགས་ཏེ་དགེ་ལྡན་ཆོ་འཕྲུལ་སྨོན་ལམ་འཕར་མ། ཉིན་དྲུག་གི་རིང་འཚོགས་གནང་བཞིན་པ་རེད། དེའི་སྐོར་སྨོན་ལམ་གོ་སྒྲིག་གནང་མཁན་ལྷ་ལྡན་ཆོ་འཕྲུལ་སྨོན་ལམ་དགེ་རྩ་ཚོགས་པའི་རྒྱུན་ལས་ཚོགས་གཙོ། དགའ་ལྡན་ཤར་རྩེ་གྲྭ་ཚང་གི་མཁན་རིན་པོ་ཆེ་བྱང་ཆུབ་སངས་རྒྱས་ལགས་ཀྱིས་ངོ་སྤྲོད་གནང་དོན་ལ།
བསྟན་པ་དར་ཞིང་ཨ་ནི་འགྲོ་བ་བདེ་བ་དང་ལྷག་པར་དུ་ཡང་ད་ད་ལྟའི་སྐབས་ལ་ཡང་འཛམ་བུ་གླིང་ནང་ལ་ཡང། དམག་འཁྲུག་རེད་དེ་ནང་བཞིན་འབྱུང་བཞིའི་གནོད་སྐྱོན་རེད། ནད་ཡམས་རེད་དཱ་འདི་འདྲའི་གི་དཀའ་ངལ་སྣ་ཚོགས། ཡོད་པའི་དུས་སྐབས་དེ་ཡིན་དུས་འདི་འདྲའི་ཐོག་ནས་དཀའ་ངལ་དེ་གའི་དེ་ཞི་ཡག་དང་འཛམ་གླིང་ཞི་བདེ་ཡོང་ཡག་ལྷག་པར་དུ་ཡང་ད་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་དབང་ཐམས་ཅད་མཁྱེན་གཟིགས་པ་ཆེན་པོ་མཆོག་སྐུ་ཚེ་ཞབས་པད་ཡུན་དུ་བརྟན་པ་དང་ཨ་ནི་རླབས་ཆེན་ཐུགས་བཞེད་འགྲུབ་ཡག་དག་གནང་བཞིན་གྱི་བོད་ཀྱི་བསྟན་སྲིད་བདེ་ཐབས་དང་བོད་དོན་བདེན་མཐའ་གསལ་ཐབས་ད་གཙོ་བོ་འདི་འདྲའི་ཀྱི་ཆེད་དུ་ད་སྨོན་ལམ་ད་འཕར་མ་ཚོགས་པ་ཅིག་ཆགས་དེ།
ད་དུང་ཁོང་གིས་མུ་མཐུད་གསུངས་ཡག་ལ་རི་བོ་དགེ་ལུགས་པའི་བསྟན་པའི་སྲོལ་འབྱེད། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་མཆོག་གིས་སྟོན་པའི་ཆོ་འཕྲུལ་མཛད་པའི་རྗེས་དྲན་ཞུ་ཆེད། སྨོན་ལམ་ཆེན་མོ་འཚོགས་སྲོལ་གསར་གཏོད་གནང་སྟེ་ད་བར་འདས་པའི་ལོ་ངོ་དྲུག་བརྒྱ་ལྷག་གི་རིང། ལོ་རྒྱུས་ཡུན་རིང་ལྡན་པའི་ཆོས་ཕྱོགས་ཀྱི་གནང་སྒོ་འདི་བཞིན་ལོ་ལྟར་བོད་ཟླ་དང་པོ། ཆོ་འཕྲུལ་ཟླ་བའི་སྐབས་གདན་ས་གྲྭ་ཚང་ཁག་གི་ནང་སྨོན་ལམ་ཚོགས་གནང་གི་ཡོད་ཀྱང། གནས་མཆོག་རྡོ་རྗེ་གདན་དུ་གོང་ས་མཆོག་ཆིབས་བསྒྱུར་དང་འབྲེལ་བའི་སྨོན་ལམ་འཕར་མ་འཚོགས་སྲོལ་ཡོད་ཀྱང། སྨོན་ལམ་གྱི་མཛད་རིམ་ཕྲན་བུ་ཉུང་འཕྲི་གནང་བ་ལས་ཕལ་ཆེ་བ་གཅིག་མཚུངས་བཞིན་པ་གསུང་གནང་བྱུང། མང་ཇ་དང་ཉིན་གུང་མང་ཇ་བྱེད། འདི་ནས་ད་ཞོགས་ཀའི། དམ་བཅའ་བྱེད་ཉིན་གུང་དམ་བཅའ་བྱེད་དགོང་དག་དམ་བཅའ་དེ་མཆོད་རྟེན་རིན་པོ་ཆེ་བྱང་ཆུབ་ལྗོན་ཤིང་དྲུང་ལ་འཚོག་དགོས་བ་རེད། འདི་ལ་གཞུང་བཀའ་པོད་ལྔ་ཀ་གྱི་ཐོག་ལ་ཡང་བགྲོ་གླེང་བྱེད་དགོས་བ་རེད། འདི་ནས་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་སྐྱེས་རབས་ཀྱི་གསུང་ཆོས་ཡོད་བ་རེད། འདི་ནས་ད་སྨོན་ལམ་དངོས་གཞི་དེ་ཉིན་གུང་རྒྱབ་ལོགས་ལ་ཡང་འདི་བྱེད་ཕྱིན་ད་འདི་ནམ་རྒྱུན། གདན་ས་ལ་འཚོགས་པའི་སྐབས་ལ་ཡང་སྨོན་ལམ་དངོས་གཞིའི་ཞལ་འདོན་དེ་ད་སྔོན་མའི་ཀྱི་ཕྱག་བཞེས་ནང་བཞིན་གྱི་ཞལ་འདོན་རིམ་པ་ཞིག་ཡོད་བ་རེད་ད་དེ། གནས་མཆོག་རྡོ་རྗེ་གདན་ལ་ཡང་སྨོན་ལམ། འཚོགས་པའི་སྐབས་ལ་ཡང་ད་གཙོ། ཉིན་གུང་རྒྱབ་ལོགས་ད་སྐམ་ཚོགས་ཟེར་ན་སྨོན་ལམ་དངོས་གཞིའི་སྐབས་ཀྱི་ཞལ་འདོན་དེ་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་ཀྱི་བཀའ་དགོངས་གཞི་བཟུང་གིས་དེ་གཅིག་སྨོན་ལམ་འཕེལ་ངེས་ཀྱི་ད་ཚོགས་བཅར་བ་ཡོངས་རྫོགས་ཀྱིས་འདོན་ཐུབ་ཡག་དང་གཅིག་འདོན་བདེ་པོ་ཡོང་ཡག་འདི་འདྲའི་ཐོག་ལ་ད་ཞལ་འདོན་གལ་ཆེ་ཆེ་སྟོན་པའི་བསྟོད་པ་རེད་རྗེ་རིན་པོ་ཆེའི་བསྟོད་པ་ལ་སོགས་པ་ཨ་ནི་བཟང་སྤྱོད་སྨོན་ལམ་ལ་སོགས་པ་ད་ཞལ་འདོན་གལ་ཆེན་པོ་མང་པོ་ཅིག་ཨ་ནི་ཉི་མ་སོ་སོ་ལ་ཡང།

ཉིས་བརྒྱ་བཅུ་གཅིག་བྱུང་བ་དེ་ནི་ད་བར་ཞལ་གྲངས་མང་ཤོས་ཞིག་ཆགས་ཀྱི་ཡོད་པ་དེ་ནི་ལོ་རྒྱུས་ཀྱི་ཟིན་ཐོ་གསར་བ་ཞིག་ཆགས་ཀྱི་ཡོད་པ་རེད་འདུག། ཨ་ནི་ལྷག་པར་དུ་ད་ད་ལོའི་ལོ་འདིའི་ནང་ལ་ཡང་དགེ་བཤེས་ལྷ་རམས་པ་དེ་དག་ཞལ་གྲངས་དེ་ལ་ཡང་ཉིས་བརྒྱ་བཅུ་གཅིག་འདི་འདྲ་ཞིག་ཡོད་རེད་དེ་དེ་དེ་ལོ་ངོ་བཞི་བརྒྱའི་ནང་ལ་ཡང་ད་སྔས་མ་བོད་ལ་ཡིན་ན་དགེ་བཤེས་ལྷ་རམས་པ་དེ་གྲངས་ཚད་བྱས་བྱས་ནས་མང་པོ་ཞིག་མི་འདུག་ད་བཙན་བྱོལ་ལ་སླེབས་ནས་རིམ་པས་དགེ་བཤེས་ལྷ་རམས་པ་དེ་ལོ་སོ་སོ་སོ་ལ་ཡང་མང་དུ་མང་དུ་འགྲོ་བསྡད་ཡོད་རེད། འདི་ཡིན་དུས་ཙང་ད་ད་ལོའི་ལོ་དེ་ལ་དགེ་བཤེས་ལྷ་རམས་པ་ཉིས་བརྒྱ་བཅུ་གཅིག་ཡིན་དུས། ཕལ་ཆེར་ད་ལོ་དྲུག་བཞི་བརྒྱའི་ནང་ལོགས་ལ་ཡང་དགེ་བཤེས་ལྷ་རམས་པ་ཐོག་མར་བྱོན། བྱུང་བ་ནས་ད་ལོའི་བར་དུ་ད་ལོ་བཞི་བརྒྱ་ལྷག་ཙམ་འགྲོ་བསྡད་ཀྱི་ཡོད་དུས་ལོ་བཞི་བརྒྱའི་ནང་ལོགས་ལ་ཡང་དགེ་བཤེས་ལྷ་རམས་པའི་གྲངས་འབོར་མང་ཤོས་དེ་ད་ལོ་ཆགས་བསྡད་ཡོད་པ་རེད་ད་དེའི་ལོ་རྒྱུས་ཐོག་ལ་ཡང་ཟིན་ཐོ་གསར་བ་འདྲ་བོ་ཅིག་དང་ལོ་རྒྱུས་རང་བཞིན་ལྡན་པའི་ཡང་དེ་ཅིག་ཆགས་བསྡད་ཡོད་རེད་ད་ནི་སྨོན་ལམ་གྱི་ཡང་མཛད་རིམ་གྱེས་ཞག་ཅིག་གི་རིང་ལ། རྗེ་བཙུན་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་མཆོག་གིས་མཛད་ཆེན་བཞིའི་ཡ་གྱལ་ཆོ་འཕྲུལ་སྨོན་ལམ་ཆེན་མོ་དེ་ནི་བདག་ཅག་གི་སྟོན་པས་མཉན་ཡོད་དུ་ཆོ་འཕྲུལ་གྱི་མཛད་པ་སྟོན་པའི་མཛད་པའི་རྗེས་དྲན་ཞུ་ཆེད། སྨོན་ལམ་ཆེན་མོ་འཚོགས་སྲོལ་གསར་གཏོད་གནང་བ་ཞིག་ཡིན་པ་དང་དེང་སྐབས་གདན་ས་གྲྭ་ཚང་ཁག་སོ་སོའི་ནང། སྨོན་ལམ་ཆེན་མོ་ལོ་ལྟར་འཚོགས་སྲོལ་ཡོད་ཀྱང་གནས་མཆོག་རྡོ་རྗེ་གདན་དུ་སྨོན་ལམ་འཕགས་མ་འཚོགས་པ་དེ་ནས། གཙོ་བོ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་དགེ་རྩ་ཚོགས་པའི་རྒྱུན་ལས་ཀྱི་གོ་སྒྲིག་འོག། སྨོན་ལམ་ཆེན་མོ་དེ་བཞིན་འཚོགས་གནང་གི་ཡོད་པ་མ་ཟད། གོང་ས་སྐྱབས་མགོན་ཆེན་པོ་མཆོག་རྡོ་རྗེ་གདན་དུ་གསུང་ཆོས་ནམ་འཚོགས་སྐབས། ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་དགེ་རྩ་ཚོགས་པས་ཆོས་ཞུ་བ་ཡོངས་ལ།

གནས་མཆོག་རྡོ་རྗེ་གདན་དུ་དད་ལྡན་ཆོས་ཞུ་བ་ཁྲི་ཚོ་བརྒལ་བ་འདུ་འཛོམས་ཀྱིས་ཡུལ་མིའི་དཔལ་འབྱོར་ལ་ཕན་ཐོགས་ཆེན་པོ་འབྱུང་བཞིན་པའི་སྐོར་ལ་བློ་བཟང་དགེ་ལེགས་ལགས་ཀྱིས་ས་གནས་ནས་བཏང་པའི་གནས་ཚུལ་དེ་སྙན་སྒྲོན་ཞུ་བ་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ཟླ་བཅུ་གཉིས་ཚེས་བཅོ་ལྔ་ཉིན་གནས་མཆོག་རྡོ་རྗེ་གདན་དུ་དངོས་སུ་ཞབས་སོར་འཁོད་པའི་རྗེས་བོད་མིའི་ཚོང་པ་ཚུད་པའི་ཧི་མ་ལ་ཡའི་རི་རྒྱུད་ཀྱི་ཚོང་པ་དང་རྒྱ་གར་བའི་ཚོང་པ་སོགས་དད་ལྡན་ཆོས་ཞུ་བ་ཁྲི་ཚོ་བརྒལ་བ་ཆེད་ཕེབས་གནང་བ་དེས་བྷི་ཧར་མངའ་སྡེ་ཡི་ས་གནས་རྒྱ་གར་ཚོང་པ་ཚོའི་ཚོང་ལས་ལ་ཁེ་ཕན་ཆེན་པོ་འབྱུང་བཞིན་འདུག། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་དྲུག་ཙམ་ནས་གནས་མཆོག་རྡོ་རྗེ་གདན་དུ་ཟ་ཁང་གི་ཚོང་ལས་གཉེར་བཞིན་པའི་སྐུ་ཞབས Mohammed ལགས་ཀྱིས། རྒྱུན་དུ་ཚོང་ལས་དེ་ཙམ་གྱི་ཡག་པོ་མེད་ཀྱང ྋགོང་ས་ཏཱ་ལའི་བླ་མ་མཆོག་གནས་མཆོག་འདིར་ཆིབས་བསྒྱུར་ག་དུས་བསྐྱངས་པ་ཡིན་ནའང་ཁོང་གི་བྱིན་རླབས་ཐོབ་པ་ཙམ་མིན་པར་ཚོང་ལས་ལ་ཡང་ཁེ་ཕན་ཆེན་པོ་འདུག་ཅེས་དང ྋགོང་ས་མཆོག་འདིར་བཞུགས་མེད་པའི་རིང་འདིར་ཟ་ཁང་ནང་ལས་བྱེད་བཅུ་གཉིས་ཙམ་ལས་མེད་ཀྱང་ད་ལྟའི་ཆར་ལས་བྱེད་བཞི་བཅུ་ལྷག་གིས་ལས་ཀ་བྱེད་མུས་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཡང་ཁུལ་འདིར་ལམ་ཟུར་དུ་ཁ་བཏགས་དང་ཕྲེང་བ་སོགས་ཀྱི་ཚོང་ལས་གཉེར་མཁན་སྐུ་ཞབས Kumar ལགས་ཀྱིས།
हमारे बोधगया के निवासी लोग भी बहुत खुश हैं इससे།
ྋགོང་ས་ཏཱ་ལའི་བླ་མ་མཆོག་ཁུལ་དེར་ཆིབས་བསྒྱུར་གནང་གཏན་འཁེལ་བའི་གཏམ་གསར་གོ་བ་དང་ང་ཚོས་ཚོང་རྫས་རྣམས་གྲ་སྒྲིག་བྱེད་ཀྱི་ཡོད། ྋགོང་ས་མཆོག་འདིར་ཕེབས་པའི་རྗེས་ལ་ང་ཚོའི་ཚོང་ལས་ཙམ་མིན་པར་སེམས་ལ་རང་བཞིན་གྱིས་བདེ་སྐྱིད་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་བྱུང། ཡང་གནས་མཆོག་རྡོ་རྗེ་གདན་དུ་མགྲོན་ཁང་གི་ཚོང་ལས་གཉེར་བཞིན་པའི་ཨ་བྷེ་ཤེག་ཀུ་མར་ལགས་ཀྱིས། दलाई लामा आने से रूम हमारे पूरा फुल हो जाते हैं།
གོང་ས་ཏཱ་ལའི་བླ་མ་མཆོག་འདིར་ཕེབས་པའི་རྗེས་འབྲས་སུ་ང་ཚོས་མགྲོན་ཁང་ནང་ཁྱོན་ཁང་མིག་ཉི་ཤུ་ཡོད་པ་ཆ་ཚང་ནང་མགྲོན་པ་རྒྱུན་ཆད་མེད་པར་ཡོང་གི་འདུག་མགྲོན་ཁང་སྤྱི་ཡོངས་ཀྱི་ཚོང་ལས་ལ་ཡང་ཧ་ཅང་གི་ཕན་ཐོགས་འདུག་དུས་རྒྱུན་གོང་ས་མཆོག་འདིར་བཞུགས་མེད་པའི་སྐབས་ཁང་མིག་གཅིག་ལ་ཧིན་སྒོར་གཅིག་སྟོང་ཉིས་བརྒྱ་ནས་གཅིག་སྟོང་ལྔ་བརྒྱ་ཙམ་ལེན་གྱི་ཡོད་ནའང་ད་ལྟའི་ཆར་རིན་གོང་དེ་ལས་མཐོ་བ་ལེན་གྱི་ཡོད་ཅེས་འགྲེལ་བརྗོད་གནང་བྱུང། ཡང་བོད་མིའི་སྒྲིག་འཛུགས་བདེ་སྲུང་ལས་ཁུངས་ཀྱི་ལས་བྱེད་ཚེ་རིང་དར་རྒྱས་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། བདེ་སྲུང་ལས་ཁུངས་ཀྱི་ངོས་ནས་ད་རེའི་གསུང་ཆོས་སྐབས་གུང་ལོ་བདུན་ཅུ་མན་གྱི་དད་ལྡན་ཆོས་ཞུ་བ་རྣམས་ཐོ་འགོད་བྱས་མེད་པ་དང་འདི་ཚེས་ཉི་ཤུ་རྩ་བརྒྱད་བར་གུང་ལོ་བདུན་ཅུ་ཡན་གྱི་ཐོ་འགོད་བྱས་པའི་དད་ལྡན་ཆོས་ཞུ་བ་རྒན་རབས་ཆིག་ཁྲི་བརྒྱད་སྟོང་བརྒྱ་མེད་ཉི་ཤུ་རྩ་གཉིས་བྱུང་ཡོད་པ་གསུངས་ཤིང་གཞན་འདི་གའི་རླུང་འཕྲིན་ཁང་ལ་བྱང་ཆུབ་མཆོད་རྟེན་འཛིན་སྐྱོང་ཚོགས་ཆུང་གི་ལས་བྱེད་པ་ཞིག་གིས་ད་རེའི་གསུང་ཆོས་ཞུས་མཁན་ཁྱོན་བསྡོམས་མི་གྲངས་འབུམ་གཅིག་མ་ཟིན་ཙམ་ཕེབས་ཡོད་པ་ཚོད་དཔག་གནང་གི་འདུག། ད་ལྟའི་ཆར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་རླབས་ཆེན་གྱི་མཛད་འཕྲིན་མུ་མཐུད་སྐྱོང་མུས་ཡིན་པའི་ཁར་འདི་ཚེས་ཉི་ཤུ་རྩ་དགུ་དང་སུམ་ཅུ་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་དུས་དབང་གསུང་ཆོས་ར་བའི་ནང་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་བཀའ་དྲིན་སྩལ་རྒྱུ་དང་ཚེས་སུམ་ཅུ་སོ་གཅིག་ཉིན་གྱི་སྔ་དྲོ་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་སྩལ་རྒྱུ་ཡིན་འདུག། ཞུ་བ་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། རྣམ་པ་ཚོས་གསན་བཞིན་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་དེ་རིང་གསར་འགྱུར་ཁག་གཡུ་སྒྲོན་ནས་སྙན་སྒྲོན་ཞུ་གི་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་མུ་མཐུད

སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་རེས་གཟའ་པ་སངས་ནས་ཚེས་སུམ་ཅུ་སོ་གཅིག་རེས་གཟའ་ཉི་མ་བར་ཉིན་གསུམ་རིང་ཆོས་ཞུ་བ་དད་ལྡན་མང་ཚོགས་ལ་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་དང་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་སྒོ་ནས་གསུང་ཆོས་མཛད་རྒྱུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ལོ་གསར་པའི་ཚེས་གཅིག་ཉིན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་འབུལ་རྒྱུའི་མཛད་འཆར་ཡོད་པ་རེད་འདུག། དབུས་བོད་མིའི་སྒྲིག་འཛུགས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བརྒྱད་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་དྲུག་བར་གནས་མཆོག་རྡོ་རྗེ་གདན་དང་རྒྱ་གར་ལྷོ་ཕྱོགས་ཀར་ན་ཊ་ཀ་མངའ་སྡེའི་རྒྱལ་ས་སྦེང་ལོར་དང་གཞན་ཡང་རྒྱ་གར་རྒྱལ་ས་ལྡི་ལི་བཅས་ནང་གཞུང་འབྲེལ་འཚམས་གཟིགས་གནང་རྒྱུ་ཡིན་ཞིང་ཐོག་མར་གནས་མཆོག་རྡོ་རྗེ་གདན་དུ་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ནས་ཕྱི་ཟླ་དང་པོའི་ཚེས་གཅིག་བར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གསུང་ཆོས་ཉིན་གསུམ་དང་བརྟན་བཞུགས་བཅས་སུ་ཆེད་བཅར་ཞུ་རྒྱུ་དང་དེ་རྗེས་རྡོ་རྗེ་གདན་ནས་ཕྱི་ཟླ་དང་པོའི་ཚེས་གཉིས་ཉིན་རྒྱ་གར་གྱི་གྲོང་ཁྱེར་སྦེང་ལོར་རུ་ཕེབས་ཐོན་གནང་སྟེ་དེར་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་ཐོག་ཏུ་ཡོད་པའི་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་དུ་བོད་པའི་མཁས་དབང་གི་ལྷན་ཚོགས་ཐེངས་གཉིས་པའི་ཐོག་དབུ་བཞུགས་གནང་སྟེ་བཞུགས་སྒར་རྡ་རམ་ས་ལར་ཕྱིར་ལོག་ཕེབས་ལམ་དུ་ཕྱི་ཟླ་དང་པོའི་ཚེས་ལྔ་ཉིན་རྒྱལ་ས་ལྡི་ལིར་གཞུང་འབྲེལ་གྱི་ལས་དོན་ཁག་ཅིག་གནང་རྒྱུ་ཡིན་པ་རེད་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར་དབུས་བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་ཀྱི་བོད་ཀྱི་རྩ་ཆེའི་ཡིག་རྙིང་ལ་སོགས་པ་འཕྲུལ་ཆས་ནང་ཡིག་ཚགས་བྱ་རྒྱུའི་དཔེ་མཛོད་ཀྱི་ལས་གཞིའི་ཐོག་ཉེ་ཆར་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་དྲུག་ནས་ཉི་ཤུ་བདུན་བར་ཉིན་གཉིས་རིང་འབྲེལ་ཡོད་དགོན་སྡེ་ཁག་བརྒྱ་ཙམ་དང་རིག་གཞུང་བསྟི་གནས་ཁང་ལྔ་ཙམ་གྱི་འཐུས་མི་རྣམས་དང་དྲ་ཐོག་ནས་ལྷན་ཚོགས་གོ་སྒྲིག་ཞུས་པ་རེད་འདུག་དེ་ཡང་དྲ་ཐོག་གི་ཚོགས་འདུ་དེའི་དམིགས་ཡུལ་གཙོ་བོ་ནི་རིས་མེད་ཆོས་སྡེ་ཁག་ལ་ཆོས་རིག་ལས་ཁུངས་ནས་གོ་སྒྲིག་ཞུས་པའི་བོད་ཀྱི་དཔེ་རྙིང་ཡིག་ཚགས་དཔེ་མཛོད་གསར་བཟོའི་ལས་གཞི་ཁག་ངོ་སྤྲོད་དང། བོད་ཀྱི་རྩ་ཆེའི་ཡིག་ཆ་རྙིང་པ་ཁག་དང་དཔེ་རིས་ཁག་དེང་དུས་དང་མཐུན་པའི་ཐོག་ཉར་ཚགས་དང་སྲུང་སྐྱོབ་ཡོང་ཐབས་སུ་འཕྲུལ་ལས་དང་ཆེད་ལས་པའི་མཐུན་འགྱུར་སོགས་ངོ་སྤྲོད་གནང་ཞིང་ཆོས་རིག་ལས་ཁུངས་ཀྱི་ཁྱབ་ཁོངས་སུ་ཡོད་པའི་དགོན་སྡེ་ཁག་ལ་འབྲེལ་ཡོད་ལས་བྱེད་པ་རྣམས་ནས་འདས་པའི་ཟླ་བ་གཉིས་ནང་ཡིག་ངག་གཉིས་ཐོག་ནས་འབྲེལ་ལམ་ཞུས་པ་དང་ལྷག་པར་དུ་ཀ་ལིམ་པོང་དང་རྡོ་རྗེ་གླིང་སྒང་ཏོག་དེ་བཞིན་རྒྱ་གར་གྱི་རྡེ་ར་རྡུན་ཁུལ་དུ་ཆགས་པའི་དགོན་སྡེ་ཁག་ཏུ་ལས་བྱེད་པ་ཆེད་བཅར་ཞུས་ཏེ་འབྲེལ་བ་བྱས་ཏེ། འབྲེལ་ཡོད་དགོན་པ་ཁག་གི་འཐུས་མི་རྣམས་དང་ལྷན་དུ་དྲ་ཐོག་ནས་ཚོགས་འདུ་དེའི་གོ་སྒྲིག་ཞུས་པ་ཞིག་ཡིན་པ་རེད་འདུག་སྐབས་དེར་དབུས་བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་དྲུང་ཆེས་འཚམས་འདྲིའི་གཏམ་བཤད་གནང་བ་དང་ད་ལྟའི་ཆར་ཆོས་རིག་བཀའ་བློན་གྱི་ཐུགས་འགན་གཅིག་ལྕོགས་བཞེས་མཁན་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་བཀའ་སློབ་ལམ་སྟོན་གནང་ཞིང་ཆོས་རིག་དྲུང་འཕར་གྱིས་ཚོགས་བཅར་བའི་དྲི་བ་ཁག་ལ་ལན་འདེབས་དང་ཐུགས་རྗེ་ཆེའི་གསུང་བཤད་གནང་ཡོད་པ་རེད། དེ་བཞིན་རིག་གཞུང་ཚན་པའི་འགན་འཛིན་དོན་གྲུབ་ལགས་ཀྱིས་ལས་གཞིའི་བརྒྱུད་རིམ་དང་ད་ལྟའི་གནས་སྟངས། ཡིག་ཚགས་དཔེ་མཛོད་ཀྱི་ལས་བྱེད་མཚོ་མོ་ལགས་ཀྱིས་ཡིག་ཚགས་དཔེ་མཛོད་སྐོར་ངོ་སྤྲོད་དང་མ་འོངས་པའི་ལས་གཞིའི་བརྒྱུད་རིམ་ནང་བསྟན་དཔེ་ཚོགས་ལྟེ་གནས་ཁང་གི་ལས་བྱེད་ཀརྨ་གོང་ལྡེ་ལགས་ཀྱིས་དཔེ་མཛོད་འཛིན་སྐྱོང་མ་ལག་དང་སྨོན་ལམ་བོད་ཀྱི་བརྡ་འཕྲིན་ཞིབ་འཇུག་ཁང་གི་འགན་འཛིན་དང་ལས་གཞི་དེའི་ལམ་སྟོན་པ་དགེ་བཤེས་སྨོན་ལམ་ལགས་ཀྱིས་དཀར་ཆག་རིག་པའི་ངོ་སྤྲོད་བཅས་གཏམ་བཤད་གནང་གྲུབ་པའི་རྗེས་ལ་ཚོགས་ཞུགས་པ་རྣམས་དང་དྲི་བ་དྲིས་ལན་གནང་ཡོད་པ་རེད་འདུག། ཐེ་ཝན་འོས་བསྡུ་ཆེན་མོའི་དུས་ཚོད་ཟིན་འགྲོ་ཡོད་པའི་སྐབས་དེར་རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་གྱིས་མའོ་ཙེ་ཏུང་སྐྱེས་ནས་ལོ་བརྒྱ་དང་སུམ་ཅུ་འཁོར་བའི་མཛད་སྒོའི་ཐོག་ཐེ་ཝན་དེ་ཉིད་རྒྱ་ནག་དང་ཟླ་སྒྲིལ་གཏོང་རྒྱུར་འགྱུར་བ་གཏོང་ཐབས་མེད་པ་བཤད་དེ་འཇིགས་སྐུལ་བྱས་པ་དང་དེ་བཞིན་རྒྱ་ནག་གཞུང་གིས་ཐེ་ཝན་གྱི་རོལ་དབྱངས་ཚོགས་པ་ཞིག་ལ་རྒྱ་ནག་གཞུང་གི་འདོད་ཕྱོགས་དྲིལ་བསྒྲགས་བྱེད་དགོས་པའི་ཤུགས་རྐྱེན་སྤྲོད་ཐབས་བྱས་འདུག་དེ་ཡང་ཐེ་ཝན་གྱི་གལ་ཆེའི་འོས་བསྡུ་ཆེན་མོ་དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་འཁེལ་ནས་གཟའ་འཁོར་གཉིས་ལས་མེད་པའི་སྐབས་དེར། ཐེ་ཝན་གྱི་མེ་ཌེ་ཞེས་པའི་རོག་བེནྜ་རོལ་དབྱངས་ཚོགས་པ་དེར་རྒྱ་ནག་གཞུང་ལ་རྒྱབ་སྐྱོར་གྱི་དྲིལ་བསྒྲགས་བྱ་དགོས་པའི་ཤུགས་རྐྱེན་བཟོ་ཐབས་ཀྱི་ནུས་ཤུགས་སྤྲོད་བཞིན་ཡོད་པ་གནད་དོན་དེ་དང་ཐད་ཀར་འབྲེལ་བ་ཡོད་པའི་གནས་ཚུལ་ཡོང་ཁུངས་ཤིག་གིས་ངོ་སྤྲོད་བྱས་པ་དང། དེ་བཞིན་ཐེ་ཝན་གྱི་བདེ་སྲུང་དང་འབྲེལ་བ་ཡོད་པའི་ཡིག་ཚགས་ཁག་རོའེ་ཏེར་གསར་འགྱུར་ལས་ཁང་ལ་ལག་སོན་བྱུང་པ་ནས་ཤེས་རྟོགས་བྱུང་ཡོད་པ་རེད་འདུག། དེ་ནི་རྒྱ་ནག་རྒྱལ་ཡོངས་རླུང་འཕྲིན་དང་བརྙན་འཕྲིན་འཛིན་སྐྱོང་ལས་ཁང་གིས་ཐེ་ཝན་གྱི་མེ་ཌེ་རོལ་དབྱངས་ཚོགས་པར་དམངས་གཙོའི་ལམ་ལུགས་ཐོག་ནས་རྒྱལ་ཁབ་འཛིན་སྐྱོང་བྱེད་བཞིན་པའི་ཐེ་ཝན་དེ་བཞིན་རྒྱ་ནག་གི་ས་ཁོངས་མངའ་འོག་གི་ཆ་ཤས་ཡིན་པར་ཤོད་པའི་རྒྱ་ནག་གཞུང་གི་འདོད་ཚུལ་ལ་རྒྱབ་སྐྱོར་གྱི་དྲིལ་བསྒྲགས་བྱེད་དགོས་པའི་རེ་བ་བཏོན་པ་ཞིག་ཡིན་པར་མ་ཟད་ཐེ་ཝན་ཐོག་ལ་འཛིན་པའི་རྒྱ་ནག་གཞུང་གི་སྲིད་ཇུས་རྣམས་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་གི་དྲིལ་བསྒྲགས་ཀྱི་ལས་དོན་ནང་ལ་ཡང་མཉམ་ཞུགས་བྱ་དགོས་པའི་སྐོར་བཤད་ཡོད་ལུགས་ཐེ་ཝན་གྱི་རྒྱལ་ནང་སྲུང་སྐྱོབ་ཡིག་ཚགས་ནས་ཤེས་རྟོགས་བྱུང་ཡོད་པ་རེད་འདུག། ཐེ་ཝན་སྲུང་སྐྱོབ་ཡིག་ཚང་དེ་ནི་རྒྱ་ནག་གཞུང་གིས་སྤེལ་བའི་གསང་བའི་བྱ་སྤྱོད་རྣམས་ཐེ་ཝན་གཞུང་གིས་ཕྱི་ཟླ་བཅུ་གཉིས་པའི་མགོ་སྟོད་དུ་མཁོ་སྒྲུབ་བྱས་པ་ཞིག་ཡིན་པ་དང་ཐེ་ཝན་ནང་གི་མེའེ་ཏེ་ཞེས་པའི་རོལ་དབྱངས་ཚོགས་པ་དེ་ནི་རྒྱ་ནག་སྐམ་ས་ཆེན་པོའི་ནང་ཧ་ཅང་གི་ལམ་ལྷོང་ཆེ་བའི་གྲས་ཤིག་ཡིན་ཞིང་གནད་དོན་དེ་དང་འབྲེལ་བ་ཡོད་པའི་ཐེ་ཝན་སྲུང་སྐྱོབ་དཔོན་རིགས་གཉིས་ཀྱིས་ཐེ་ཝན་གྱི་མེའེ་ཏེ་རོལ་དབྱངས་ཚོགས་པས་ཉེ་ཆར་རྒྱ་ནག་ནང་ཚོགས་པའི་རོལ་དབྱངས་འདུ་འཛོམས་ཤིག་གི་ཐོག་ལ་རྒྱ་ནག་གི་འདོད་ཚུལ་དྲིལ་བསྒྲགས་མ་བྱས་པའི་སྐོར་སྤྱི་ཚོགས་དྲ་རྒྱའི་ཐོག་ལ་གནས་ཚུལ་ཐོན་པའི་རྗེས་རྒྱ་ནག་གཞུང་གིས་ཐེ་ཝན་གྱི་རོལ་དབྱངས་ཚོགས་པ་དེའི་ཚོགས་མི་ཚོར་གནོན་ཤུགས་སྤྲོད་ཐབས་ཀྱི་ཆེད་དུ་ཕྱི་ཟླ་བཅུ་གཉིས་པའི་ནང་རྒྱ་ནག་དཔོན་རིགས་ཀྱིས་རོལ་དབྱངས་ཚོགས་པ་དེའི་ཚོགས་མིའི་ཐོག་ལ་ཞིབ་འཇུག་བྱ་རྒྱུ་ཡིན་ལུགས་ཀྱི་གསལ་བསྒྲགས་བྱས་ཡོད་པའི་སྐོར་གསུངས་འདུག།

སྙིང་རྗེ་ནི་བོད་མིའི་ཉིན་རེའི་འཚོ་བའི་ངག་རྒྱུན་ལ་འཇགས་ཡོད་པ་ཞིག་ཡིན་ལ་རྒྱ་གར་ལྷོ་ཕྱོགས་མོན་གྷོར་བོད་མིའི་འདོད་རྒུ་གླིང་གཞིས་ཆགས་ནང་གནས་བཞུགས་རྡོ་རྗེ་ལགས་ནི་སྙིང་རྗེ་གཙོ་བཟུང་གིས་སེམས་ཅན་ལ་ཕན་ཐོགས་སྒྲུབ་མཁན་གྱི་སྤྱི་ཚོགས་ཞབས་ཞུ་བ་ཞིག་ཡིན་ལ་ཁོང་གིས་སྲང་ལམ་ཁག་ཏུ་བདག་མེད་མགོན་མེད་ཀྱི་ཁྱི་ལ་ལྟ་རྟོག་གནང་གི་ཡོད་འདུག་དེ་རིང་གི་ལེ་ཚན་ནང་ཁོང་གི་ལས་དོན་འདིའི་སྐོར་ལ་བཀའ་འདྲི་ཞུ་གི་ཡིན། རྡོ་རྗེ་ལགས་དེ་རིང་ལེ་ཚན་འདིའི་ནང་ལ་ཕེབས་པར་འཚམས་འདྲི་ཞུས་པ་དང་སྦྲགས་ཐོག་མར་དེ་ལ་ཡ་ད་ང་ཚོའི་སྤྱི་ཚོགས་ནང་ལ་ཡ་རྒན་གསོ་ཁང་དང་ད་ཡུལ་མི་ཉམ་ཐག་ལ་སོགས་པར་རོགས་པ་བྱེད་ཡུལ་ད་མང་པོ་ཞིག་ཡོད་རེད་ཡིན་ནའི་ཁྱེད་རང་གིས་གཙོ་བོ་དུད་འགྲོ་དང་དེའི་ནང་ནས་ད་ཁྱི་ལ་རོགས་པ་བྱེད་དགོས་ཡས་ཀྱི་དོན་དག་གཙོ་བོ་དེ་ག་རེ་ཡིན་ནམ། རྣམ་པ་ཚང་མར་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན། སྤྱི་བསྡམས་ནས་ད་ང་ཚོ་གི་ཚོགས་པ་གི་མིང་ལ་འབྲི་སྐད Tibetan Animal Care ལབ་ཀྱི་རེད་ལགས། ད་གཙོ་བོ་དེ་ཚོགས་པ་གི་མིང་ཆགས་དགོས་པའི་རྒྱུ་མཚན་དེ་ངེད་གི་ག་རེ་བྱས་ནས་བཞག་ལབ་ན་འདི་ལབ་ན་ང་ཚོ་འདོད་རྒུ་གླིང་ཆེ་ག་ལབ་ན Karnataka བྱས་རེད་བ Tibetan Animals Care ལབ་ན་བོད་པ་སེམས་ཅན་ལྟ་རྟོག་བྱེད་མཁན་དེ་ངེད་གི་བསམ་བློ་ཀུན་སློང་ཡག་པོ་ཅིག་ཁྱེར་ནས Tibetan ལབ་ཡས་དེ་ཚོགས་པའི་མིང་ག་རེ་བྱས་ནས་བཞག་ཡོད་ལབ་ན་ང་ཚོ་གི YouTube Channel ནང་ལོགས་ལ་རྒྱུ་མཚན་དེ་བོད་པ། ད་ང་ཚོ། ལས་ཀ་ག་བ་འདྲ་ཅིག་བྱས་ན་རེད་ས་གནས་ག་བ་འདྲ་ཅིག་ང་ཕྱི་ལོགས་འགྲོ་ན་སེམས་ཅན་དུད་འགྲོ་དཀའ་ངལ་ཆེ་ཤོས་ཅིག་ལ་ང་རང་གི་ལས་ཀ་བྱེད་ཀྱི་ཡོད་རེད་བ། འོ་དེ་འདི་དེ་ནི་བོད་པ་ཅིག་གི་ལས་ཀ་བྱེད་ཀྱི་འདུག་ལམ་དེ་ནི་རྒྱ་གར་འདྲ་པོ་ཡིན་ན་སུ་ཡིན་ན་ཅིག་གིས་ད་བོད་པ་འཛམ་བུ་གླིང་ནང་ལ་ས་གནས་ག་བ་འདྲ་ཅིག་བཞུགས་ཡོད་ན་བོད་པ་ཡོངས་ཅིག་ལ་མིང་འདི་ཁྱབ་ཀྱི་རེད་བསམ་ནས་འོ་དེ་དེ་ང་རང་གི་དེ་ཚོགས་པ་འདི་གི་མིང་ཅིག་དེ་འདྲ་ཅིག་བཞག་ཡིན་ཨང་གི་གཉིས་པ་དེ་ད་སེམས་ཅན་དུད་འགྲོ་ལ་ང་རང་གི་ལས་ཀ་ལས་དེ་ཚེ་སྔོན་མ་གི་ལས། དེ་ཚེ་འདི་གི་ལས། དེ་ནང་བཞིན་ད། ཚེ་འདི་ལ་ང་རང་ལ་ལས་ཀ་དེ་འདྲའི་ཅིག་བླ་མ་དཀོན་མཆོག་གིས་བསྐུར་བཞག་ཡོད་རེད་འོ་དེ་ང་རང་གི་སྔོན་མ་དམིགས་ཡུལ་དང་དེ་འདྲའི་རྩ་བ་ཉིད་ནས་ང་རང་གི་དེ་འདྲའི་བསམ་བློ་རྩ་བ་ཉིད་ནས་མེད་ཡིན་ནའི་བྱམས་སྙིང་རྗེ་ལབ་ཡས་དེ་ང་རང་ཆུང་ཆུང་སྔོན་མ་ང་འབྲས་སྤུངས་སྒོ་མང་གྲྭ་ཚང་གི་གྲྭ་པ་ཅིག་ཡིན་བྱ་བྲལ་ཁམས་ཚན་སྒོ་མང་གི་རྒན་རྒྱལ་བཟང་དགེ་ཕྲུག་ཡིན་ཡིན་ནའི་ཆུང་ཆུང་གུ་དེ་ང་རང་འབྲས་སྤུངས་ཚོགས་ཆེན་རྒྱབ་ལོགས་ལ་ངེད་ཀྱི་ཤག་ཡོད་རེད་ཤག་ཡོད་དེ་ཁྱི་ལྔ་དྲུག་ང་རང་གི་ཤག་མཉམ་དུ་ང་རང་མཉམ་དུ་ཉལ་གི་ཡོད་ཆུང་ཆུང་གུ་ནས་དེ་ནང་བཞིན་ད། ག་རེ་འདྲ་བོ་བཏང་དེ་འདྲས་བྱས་ནས་ང་རང་གི་ཁྱིའི་དོན་དུ་ལ Biscuit Parle-G འདྲ་བོ་ཆག་པ་ཁོ་ར་ཉོས་ནས་ག་རི་ནང་ལོགས་བཞག་གི་ཡོད་ད། ཉིས་སྟོང་བཅུ་དྲུག་ནས་དེ་ང་རང་གི་སེམས་ཅན་དཀའ་ངལ་འཕྲད་དེ་དེ་ཁྱི་གཅིག་ཉར་གཉིས་ཉར་དེ་འདྲས་བྱས་ནས་ནང་ལོགས་ལ་ཁྱི་སུམ་ཅུ་སོ་བདུན་སོ་བརྒྱད་དེ་འདྲས་ཅིག་ཆགས་དེ་དཀའ་ངལ་ཤུགས་ཆེན་པོ་ཅིག་འཕྲད་དེ་ནང་བཞིན་དེ། ཞལ་འདེབས་སློང་བའི་འགོ་བཙུགས། དེ་ནང་བཞིན་དེ་ནས་ས་སྐྱ་པོའི་ཞིང་ཁ་ནང་ལོགས་ལ་དེར་ཁྱི་མང་པོ་ཞིག་བཞག་རེད། དེ་ནང་བཞིན་དེ་ནས་ང་ཚོ་གི་ད་ལྟ Camp བདུན་པ་ནང་ལོགས་ལ་ཁང་ལན་སུམ་ཅུ་སོ་གཅིག་རེད་ང་དེ་ནང་བཞིན་དེ་ནས་ང་རང་གི་ཁྱིམ་མཚེས་རྣམ་པ་ཚོ་ཚང་མ་གི་སྔོན་ནས་ཁོ་རང་རྒྱབ་སྐྱོར་ཡག་པོ་གནང་སོང་དེ་ནང་བཞིན་བོད་མི་རིགས་བོད་རིགས་སྤུན་ཟླ་ཚོ་ཚང་མ་གི་ང་ལ་དཔེ་མི་སྲིད་ཡག་པོ་ད་ལྟ་ད་རྒྱབ་སྐྱོར་གནང་བཞིན་ཡོད་རེད་དེ་ནང་བཞིན་དེ་ནས་ང་རང་གི་བྱམས་སྙིང་རྗེ་ངང་ལས་ཀ་ཅིག་ཡིན། གཙོ་བོ་དེ་ང་རང་གི་ལྟོ་གོས་དང་ང་རང་གི་དེ་རྩ་བ་ཉིད་ནས་བསམ་བློ་དེ་འདྲའི་རྩ་ནས་འཁྱེར་ནས་ང་རང་གི་ལས་ཀ་དེ་འགོ་བཙུགས་ནས་རང་ཤུགས་མེད་སྐོར་ལས་ཀ་དེ་དེ་འདྲའི་ཅིག་ཆགས་འགྲོ་སྟེ་བྱམས་སྙིང་རྗེ་དེ་ད། སེམས་ཅན་དཀའ་ངལ་མཐོང་དུས་ཁོང་ཚོ་ག་ལ་ན་སྐྱབས་གནས་དགོས་ནི་ཞེས་ཁ་གྲག་མི་ཤེས་མཁན། ཚེ་འདི་ལ་ཁོ་རང་ཚོ་ལའང་སྐལ་བ་ཅིག་ཡོད་རེད་ཁོང་ཚོ་ཡིན་ན་སྲོག་ཅིག་ཡོད་རེད་ང་རང་ཚོ་ལས་ཡིན་ན་སྲོག་ཅིག་ཡོད་རེད་དེ་ནང་བཞིན་ཁོ་རང་ཚོ་ཤེས་ཡ་ཤེས་ཀྱི་ཡོད་རེད་ཡིན་ནའང་ལབ་ཐུབ་ཀྱི་ཡོད་མ་རེད། འོ་དེ་འདྲ་ད་ང་རང་ཚོ་གི་ཁྱི་ནད་པ་འདྲ་བོ་ཅིག་ཡིན་ན་རེད་སེམས་ཅན་དུད་འགྲོ་ག་རེ་ནད་པ་འདྲ་བོ་ཅིག་ཡིན་ན་རེད་འོ་དེ་ནང་བཞིན་ང་རང་ཚོ་གི་ལག་ལེན་བསྟར་ཡས་གི་འཆར་གཞི་གཏང་རྒྱུ་ཡིན་ན་ཡང་ད་ལག་ལེན་ཚང་མ་བསྟར་ཐུབ་མི་འདུག་འོ་དེ་ནང་བཞིན་ཅིག་ཡིན་ལགས།
ཉིས་སྟོང་བཅུ་དྲུག་ལོར་ཁྱེད་རང་གི་ཕྱག་ལས་འདི་བཞག་གནང་བས་འདི་གོ་ཡ་བྱུང་སོང་ལས་ཀ་འདི་བཞག་གནང་དུས་དང་དང་པོ་ད་དཀའ་ངལ་ད་འཕྲད་ཡིན་པ་ཐག་ཆོད་པ་རེད་ཁྱེད་རང་ལ་དཀའ་ངལ་འདི་འཕྲད་མ་སོང་བས།
དཀའ་ངལ་ལ་ན་ད་ག་ལ་ན་ཁོང་ཚོ་ལ་ཁ་ལག་སྤྲད་དང་དེ་ནི་ཁོང་ཚོའི་དཀའ་ངལ་འདྲ། སྔོན་མ་དུ་དེ་འདྲའི་རྩ་བ་ཉིད་ནས་བྱུང་མ་སོང། ད་ཕྱིས་སུ་དེ་འདྲ་ད་སེམས་ཅན་དུད་འགྲོ་མང་དྲགས་ནི་དེ་དཀའ་ངལ་འདྲ་བོ་ཅིག་སླེབས་ཀྱི་འདུག་ལ། ད་ཁོ་རང་ཚོ་ལ་ནད་པ་འདྲ་བོ་ཅིག་གིས་ང་ཚོ་གི་ཡར་འཁྱེར་སླེབས་དགོས་བསམ་ནའི་རུ་བ་ནད་པ་འདྲ་བོ་དེ་ཚོ་ཞེ་དྲག་ཡར་འཁྱེར་ཐུབ་མི་འདུག་ང་རང་ཚོ་གི Camp གི་བར་ལ་ད་ད་ང་ཚོ་གི་ག་རེ་ལབ་དགོས་རེད་ལྕགས་ཤོག་ཅིག་བརྒྱབ་བཞག་ཡོད་རེད། ལྕགས་ཤོག་དེ་ནང་ལོགས་ལ་སྔོན་མ་ད། ལྕགས་ཤོག་དེ་ནང་ལོགས་ལ་སྔོན་མ་དཀའ་ངལ་འདྲ་བོ་ཡོད་དེ་འདི་དུས་ལ་ཨ་མཚམས་སྦྱོར་ལབ་མཁན་ཅིག་ཡོད་རེད་བོད་ཀྱི་རེད་ནང་ཁམས་སྡེ་དགེ་རེད་ཨ་མཚམས་སྦྱོར་ལ་གི་རོགས་པ་གནང་ནི་དེ་འདི་ནང་བཞིན་ད་ང་ཚོ་བོད་རིགས་སྤུན་ཟླ་མང་པོ་ཅིག་གི་རོགས་པ་གནང་རེད་ཧ་རོ་བོ་རོ་བྱེད་ནི་ད་ང་ཚོ་གི GK Animal Center དེ་ཡར་ལངས་ཀྱི་ཡོད་རེད་བོད་རིགས་སྤུན་ཟླ་གི་ཐུགས་རྗེ་བཀའ་དྲིན་དང་སྐྱབས་མགོན་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་ཅིག་ད་ང་ཚོ་དེ་འདྲ་ཅིག་ཕྱག་ལས་དེ་འདྲ་ཅིག་གནང་དེ་བསྡད་ཡོད་རེད་ལས་ཀ།

ཧོ། དེ་འདྲ་ཞིག་ང་ཚོ་གི་གཙོ་བོ་དེ་དེ་དེ་འདྲའི་འདྲ་བོ་ཅིག་གིས་དངོས་གནས་ཁོ་རང་སྐྱིད་པོ་འདྲ་སྐྱིད་པོ་དཔེ་སླེབས་ཀྱི་འདུག་སུ་སུ་ཡིན་ནའི་ད་དེ་ནང་བཞིན་དེ་ནས་ཁྱི་ཚོ་ཚང་མ་ཁོ་རང་ཚོའི་རྩེད་མོ་རྩེ་བ་ནང་བཞིན་རེད་དེ་ནས་ཁོང་ཚོ་ཁ་ལག་བཟས་ཉལ་བསྡད་ན་རེད་ཁོང་ཚོ་ལ་ལྟ་དུས་སྙིང་རྗེ་སྐྱེས་ད་དེ་ཁོ་རང་ཚོ་ལ་ཁོང་ཚོ་ལ་ལྟ་དུས་ང་ཚོ་ཡིན་ནའི་སེམས་པ་སྐྱིད་པོ་སླེབས་ཀྱི་འདུག།

བཏང་སོང་ན་དཀའ་ངལ་ཤུགས་ཆེན་པོ་ཞིག་སླེབས་ཀྱི་རེད་ཆར་པ་བརྒྱབ་སོང་ན་བཀག་བསྡད་ཀྱི་རེད་མཚན་ལ་བསྡད་སོང་ན་ཁོང་ཚོ་གྲང་གི་ཡོད་མེད་དེ་ནི་སོ་སོ་གྱི་ཁ་ལག་རག་གི་ཡོད་མེད་ཧོ་དེ་ག་ལ་ན་སེམས་ཁྲལ་འདྲ་བོ་ཞིག་སླེབས་ནས་དེ་ནི་ཆེན་པོ་ཆགས་སོང་ན་ཁོང་ཚོ་ཡི་ཏང་ཉིད་འགྲོ་གི་མི་འདུག་ཁོང་ཚོ་ཧ་ན་ལོ་དགུ་ནས་ལོ་བཅོ་བརྒྱད་དག་རེད་ཚེ་དེ་ལ་དེ་ནི་ང་རང་ཚོ་གི་ཚེ་རྗེས་མ་ང་རང་ཚོ་ཚེ་སྔས་མ་དེ་ང་རང་ཚོ་གི་པ་ཕ་ཡིན་སྲིད་ཀྱི་ཨ་མ་ཡིན་སྲིད་ཀྱི་ཧོ་དེ་བསམ་བློ་བཏང་ན་ང་ཚོ་ང་ཡིན་ནའི་དེ་ནང་བཞིན་ད་ང་རང་ཚོ་གི་ལས་ཆ་ལས་ན་ངའི་རོགས་པ་ཚོ་ཚོ་ཡིན་ནའི་ཚང་མ་དེ་འདྲས་ཅིག་བྱས་ན

སློབ་སྦྱོང་དུ་དེ་འདྲ་མེད་རོགས། ཡི་གེ་འདི་འདྲའི་སྡུག་བསྔལ་ལོག་བཞིན་ཡོད་ཅི་ཞིག་མེད་ཕྱི་ལྟ་ནས་ད་སེམས་ཅན་དུད་འགྲོ་གི་དཀའ་ངལ་དེ་ནི་ལམ་སང་ཧ་གོ་འགྲོ་གི་ཡོད། ག་ལ་ན་ད་ང་ཚོས་དེ་ལ་ཁྱི་མང་པོ་ཅིག་ཡོད་རེད་ཁྱི་ཉིས་བརྒྱ་ཙམ་ཅིག་ཡོད་རེད་ཧོ་དེ་ནང་བཞིན་ད། ཁྱི་ཕྲུག་ནང་བཞིན་རེད་དེ་ནང་བཞིན་ང་ཚོ་གི་ལོགས་ཀ་ལོགས་ཀ་ཁ་ལག་སྤྲད་ཀྱི་རེད་བ། ད་ཁ་ལག་མ་ཟ་མཁན། ཁོ་ནད་པ་ག་རེ་ཡིན་ན་ལམ་སང་ཁོ་རང་ང་ཚོ་གི་ད་ཁ་ལག་སྤྲད་མཁན་མི་གཉིས་ཅིག་རེད་བ། མི་གཅིག་ཡར་མར་བལྟས་བསྡད་ཀྱི་རེད་དེ་ནི་སུས་ཁ་ལག་ཟ་གི་མི་འདུག་སུས་ག་རེ་བྱེད་ཀྱི་འདུག་ག་བར་འགྲོ་ནས་བསྡད་ཀྱི་འདུག་དེ་ཚོ་ཚང་མ་དེ་ནི་བལྟས་བསྡད་ཀྱི་བལྟས་བསྡད་ཀྱི་རེད་བ་དེ་ནི་ཁོ་ཚོའི་ཁ་ལག་མ་ཟ་མཁན་དེ་ལ་དཀའ་ངལ་ག་རེ་འདུག་ན་གི་འདུག་ན་གི་མི་འདུག་དེ་ཚོ་ཚང་མ་བལྟ་གི་རེད་བ་དེ་ནི་ཁོ་ཚོ་ལ་སྨན་བཅོས་བྱེད་དགོས་པ་དེ་བྱེད་དེ་འདྲས་བྱེད་དེ་བྱེད་ཀྱི་ཡོད་བ་ལ་དཀའ་ངལ་དེ་དེ་འདྲས་བྱེད་ན་ཧ་གོ་འགྲོ་གི་འདུག་དེ་མ་ཤེས་ཁ་ལག་ཟ་ཁོ་རང་ཚོ་གི་བཏགས་དགོས་ན་ཁོ་རང། ཡར་མར་རྩེད་མོ་རྩེས་དེ་འདྲས་བྱས་ན་ཁོ་རང་ཚོ་དཀའ་ངལ་འདྲ་བོ་ཡོད་མ་རེད་དེ་ནང་བཞིན་དེ་ཁྱི་ཁ་ཆེ་ཞིག་ལོག་པ་དེ་ཚོ་འོ་དེ་འདྲས་རེད་ལ། ཨ་ནི་ཡང་དེ་ནས་ཁྱེད་རང་ད་ཕེ་ཁའི་ཕྱག་ལས་གནང་རྗེས་ད་དེ་ཚོའི་ནང་ལ་དཀའ་ངལ་ཆེ་ཤོས་དེ་ག་རེ་ཡིན་ནམ། དཀའ་ངལ་ཆེ་ཤོས་དེ་ག་རེ་སླེབས་ཀྱི་འདུག་ལབ་ན་སྔན་མ་ད་ང་ལྕགས་ཤོག་ཁང་པ་ཅིག་ཡོད་རེད་སྐད་ཕུད་བཞི་བཅུ་ཞེ་བརྒྱད་བྱས་པ་ཅིག་དེའི་ནང་ལོག་ལ་ད་སེམས་ཅན་ནད་པ་ཅིག་ཁྱེར་སླེབས་དགོས་བསམ་ན་སེམས་པའི་ནང་ལ་དཀའ་ངལ་ཆེ་ཤོས་ཤིག་ག་རེ་ལམ་ཀ་ལ་མཐོང་དུས་དཀའ་ངལ་སླེབས་ཀྱི་འདུག་སེམས་ཅན་ནད་པ་མང་པོ་ཅིག་ཁྱེར་སླེབས་དུས་བཞག་ས་མེད་པ་བྱས།

དེ་ནང་བཞིན་ད་ཁ་སེང་ནང་སྲིད་ཀྱི་ཆོག་མཆན་ལས་ཞི་བའི་སྟ་རེ་བསྡུས་ནས་ང་སྦེ་ལ་ཀུ་བེ་ནས་སྐོར་ར་བརྒྱབ་ནས། ངོས་ཀྱིས་ད་ལྟ་ཁང་པ་ཅིག་ཕེ་ཁེ་ལ་ཕུད་ཉིས་བརྒྱ་ཅིག་འཇགས་ཀྱི་ཡོད། རིང་ལོས་འདུག་ཡུ་ཤེབ་ནང་ལོགས་ལ་ཕུད་ཉིས་བརྒྱ་ཅིག་འོ་དེ་ལ་ད་མོན་གོད་ཀྱི་ད་ལྟ་མེ་ལ་རེ་མི་སི་རི་ལ་ང་ཚོ་གི་སྤྲད་ཡིན་ཁྲི་ཀ་དེ་ཡིན་དུ་ཁྱི་ཁྱི་གོ་ཅིག་མིན་པ་སེམས་ཅན་རིགས་འདྲ་མི་འདྲ། འོ་དེ་ནང་བཞིན་ད་ཁོ་རང་ཚོ་ལ་བུ་ཐག་པ་ཡིན་ན་ཡ་ཁོ་རང་ཚོ་ལ་ངོ་ནས་གོ་ན་བསྡད་ས་ཅིག། སེམས་ཅན་དུད་འགྲོ་རུ་བ་ཁོ་ཡི་འོ་དེའི་འདི་ཁོ་རང་ཚོ་ནད་པ་འདྲ་བོ་ཅིག་ཡིན་ན་ཁོང་ཚོ་ལ་བཞག་ས་ཅིག་བྱས་དྲག་འདྲ་པོ་འདུག་དྲག་སོང་ན་ཕར་གློད་ཡས་ཀྱི་འཆར་གཞི་བཏང་དེ་འདྲས་ཅིག་བཟོས་ཡས་ཀྱི་འཆར་གཞི་བཏང་གི་ཡིན་ནའི་ང་ལ་ད་ཁ་རྩང་ཉི་མ་འབུམ་དྲུག་དང་སྟོང་ཕྲག་ལྔ་ངས་ཞལ་འདེབས་སློང་ནས་བོད་རིགས་སྤུན་ཟླའི་ས་ནས་ང་ས་གནས་ག་བ་ག་ས་རུ་འགྲོའང་ཞལ་འདེབས་སློང་ནས་ངས་ཀྱི་ཡ་ཕུད་ཡིན་དེ་ནང་བཞིན་ད་བ་ཕྱུགས་ཀྱི་ཁ་ལག་རེད་བ་ཕྱུགས་ཚེ་ཐར་བཏང་ཆོག་ཅིག་ཡོད་རེད་སྔན་མ་རྡོ་རྗེ་གདན་ནས་ཞལ་འདེབས་སློང་ནས། འབུམ་ལྔ་དང་སྟོང་ཕྲག་དྲུག་ཅུ་གིས་ངས་བ་ཁང་པ་བརྒྱབ་པ་ཡིན་ཁ་རྩང་ཉི་མ་བ་ཕྱུགས་ཁང་པ་བརྒྱབ་དེ་བ་ཕྱུགས་ཚེ་ཐར་བཏང་ཆོག་དེ་ཚོ་ངའི་རྩར་ད་ལྟ་བ་ཕྱུགས་ལྔ་དྲུག་ཅིག་ཡོད་རེད་དེ་ནང་བཞིན་ད་ཞི་མི་ཡོད་རེད་དེ་ནང་བཞིན་ད་ཁ་རྩང་ཉི་མ་བྱིའུ་གཅིག་ངས་ཁ་ཡིན་གི་ཀ་བ་གི་སོ་བྱས་ཏེ་བྱིའུ་གཅིག་ཨི་ག་ལ་ངས་བྱིའུ་དེ་ངེད་ཀྱི་ཡར་དྲུང་ཁས་ལེན་ད་ལྟ་ངའི་ས་ལ་ཡོད་ད་ཟླ་བ་གསུམ་གཉིས་གསུམ་བྱས་ལ་དེ་ཁོ་ཡི་ཁ་ལ་གོ་ཤིང་ནགས་གི་ལ་གློད་ཡས་རེད་ལ། ཧོ་དེ་འདྲ་ཅན་གཙོ་བོ་དེ་ལྟར་ས་སྐྱ། ས་ཆ་དེ་ཡོད་རེད་ཞིག་ན་ཁང་པ་དང་རྩིག་གདན་བསླངས་ས་རེ་ང་གི། རྩིག་གདན་བསླངས་ས་བ་ཅིག་ལ་ད་གང་ལ་འགྲོ་ཐུབ་གི་ཡོད་མ་རེད་ཧོ་དེ། སྨིན་ཅོ་དེ་ག་ལ་ན་པེ་ཤ་དེ་མང་ཁྲན། མི་སི་རེ་ལ total དེ་ང་ཚོ་གི་འབུམ་བཞི་བཅུ་ཞེ་ལྔ་ལ་ག་ལ་ན་ཁོ་ལ་ཁྲི་ཁ་སྤྲད་རེད། བཞི་བཅུ་ཞེ་ལྔ་ལ་ག་ཅིག་ཁྲི་ཁ་སྤྲད་ལ་ན་གཙོ་བོ་དེ་ང་ཤི་སོང་ཡོད་ད་འོ་ནས་ཁོ་རང་སེམས་ཅན་དུད་འགྲོ་ལ་ང་ཚོ་བོད་པའི་སྤྱི་ཚོགས་ནང་ལོ་ལ་སེམས་ཅན་དུད་འགྲོ་ལ་དགའ་པོ་ཡོད་མཁན། འོ་ནས་ཁོ་རང་དཔེ་མི་སེམས་བཟང་པོ་ཞིག་ཡོད་རེད་དེ་ནང་བཞིན་ད་འོ་དེ་ཚོ་གི་ཕྱག་ལས་ཅིག་གནང་གི་རེད་བསམ་ནས། ཕྱི་མ་ཁོ་རང་ཚོ་ལ་དཀའ་ལས་དཀའ་ངལ་འཕྲད་མི་དགོས་པ་བྱས་སེམས་ཅན་དུད་འགྲོ་ལ་དཀའ་ངལ་མེད་བ་བྱས་དེ་ནི་ཕྱག་ལས་གནང་མཁན་དེ་ཚོ་ལ་དཀའ་ངལ་མེད་བ་བྱས་འོ་དེ་ཕྱིར་བསམ་བློ་བཏང་ནས་དེ་ནི་ང་རང་གི་ལས་ཀ་དེ་དེ་འདྲ་ཅིག་བྱས་ནས་ངས་གི་རྩིག་གདན་དེ་ཚོ་བསླངས foundation དེ་ཚོ་བསླངས་དེ་འདྲ་ཤ་དེ་ཚོ་བསླངས་ནས་བཞག་བཞག་ཡོད་དམ་དང་ཁང་པ་བྱས་ད་ལྟ་མ་བྱས་ང་ད་ལྟ་ཞེ་དྲག་སེམས་ཁྲལ་སླེབས་འདུག་ད་གཙོ་བོ་དེ་དཀའ་ངལ་དེ་དེ་ག་རང་ཡིན་ལ་ང་རང་གི་ཁང་པ་དེ་སྐོར་ལ་དཀའ་ངལ་ཤུགས་ཆེ་ཤོས་ཅིག་ཡིན་དེ་འདྲ་གནས་སྐབས་རང་ག་ལ། ལགས་སོ་རྡོ་རྗེ་ལགས་དེ་རིང་ཁྱེད་རང་གིས་ང་ཚོའི་གསན་མཁན་རྣམ་པ་ཚོར་མ་རྒན་སེམས་ཅན་ཐམས་ཅད་ཞེས་ད་ང་ཚོའི་བོད་པའི་ཁ་རྒྱུན་དུ་བཤད་སྲོལ་ཡོད་པ་ལྟར་ཁྱེད་རང་གིས་སྐྱབས་མེད་མགོན་མེད་ཀྱི་དུད་འགྲོ་དང་ཁྱི་ལ་ཨ་ནི་ལྟ་རྟོག་གིས་སེམས་ཅན་ལ་ཕན་བདེ་ཞབས་འདེགས་སྒྲུབ་གནང་གི་འདུག་ཨ་ནི་འདི་ལ་བཀའ་དྲིན་ཆེ་ཞུ་བ་དང་སྦྲགས་དེ་རིང་དུས་ཚོད་རྐྱེན་པས་ལེ་ཚན་འདི་ད་ག་ཙམ་བཞག་ཡིན། ལོས་ལོས་ལོས། ད་ལྟ་གོང་དུ་བཀའ་མོལ་ཞུ་ཡུལ་འདི་རྒྱ་གར་ལྷོ་ཕྱོགས་མོན་གྷོཌ་བོད་མིའི་གཞིས་ཆགས་ནང Tibetan Animal Care Center ཞེས་པའི་དུད་འགྲོ་སེམས་ཅན་གསོ་སྐྱོང་ཁང་གསར་འཛུགས་གནང་མཁན་རྡོ་རྗེ་ལགས་རེད། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ་ང་ལེ་ཚན་དེ་གཙོ་སྐྱོང་ཞུ་མཁན་མཁའ་འགྲོ་གཡང་འཛོམས་ཡིན་ང་རྣམ་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་མཇལ་ཡོང། མཇུག་ཏུ་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་རྒྱ་ནག་ཏུ་བྱུང་བའི་གལ་ཆེའི་སྲིད་དོན་གྱི་གཡོ་འཁྱོམ་དང་རྒྱལ་སྤྱིའི་ཐོག་ལ་རྒྱ་ནག་ལ་ལྟ་སྟངས་དེ་བཞིན་བོད་ཀྱི་གནས་བབ་སོགས་ཀྱི་ཐད་ལ་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་སུ་བློ་བྷེ་ལགས་ཀྱིས་བཀའ་འདྲི་ཞུས་པ་དེ་སྙན་སྒྲོན་ཞུ་གི་ཡིན། ལགས་སོ་བཞུགས་སྒར་རྡ་རམ་ས་ལ་ནས་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་གསན་མཁན་རྣམ་པ་ཚོ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང་ཆབས་ཅིག་དེ་རིང་གི་ངེད་ཀྱི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་འདི་གི་ནང། བོད་མིའི་སྒྲིག་འཛུགས་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་སྐུ་ངོ་ཟླ་བ་ཚེ་རིང་ལགས་ཆེད་དུ་གདན་ཞུ་གནང་བྱས་ནས་ཨ་ནི་ད། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ལོ་དེ་ད་རྫོགས་ལ་ཉེ་བ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གྱི་ལོ་དེ་ཤར་ལ་ཉེ་བ་གྱི་དུས་ཚོད་འདི་འདྲ་ཅིག་ཆགས་ཀྱི་ཡོད་རེད་དེ་འདྲའི་འདུག་ད་དུས་ཚོད་ལོ་འདི་གི་ད་ཅིག་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་དེ་གི་ནང་ལ་ད་རྒྱ་ནག་ནང་ཆབ་སྲིད་ཐོག་ནས་འགྱུར་བ་ཆེ་ཤོས་ག་འདྲ་བྱུང་ཡོད་པ་དང་རྒྱལ་སྤྱིའི་སྟེང་ནས་ཡང་རྒྱ་ནག་གི་སྲིད་དོན་དང་དེ་དང་འབྲེལ་བའི་ཐོག་འགྱུར་བ་ཤུགས་ཆེན་པོ་ག་རེ་ག་རེ་བྱུང་ཡོད་པ་གི་ཐོག་གི་སྐུ་ངོ་ལ་ད་མཉམ་དུ་ངས་གླེང་མོལ་བྱེད་རྒྱུ་ཡིན་ཨ་ནི་ཐོག་མར་སྐུ་ངོ་ལ་ཡང་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཏུ་ད་ཅིག། འདི་གི་ལོ་ད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་དེ་ད་རྫོགས་ལ་ཉེ་བ་རེད་དེ་འདྲའི་འདུག་ཅིག་འདི་ནང་རྒྱ་ནག་ནང་སྲིད་དོན་གི་ཁོ་རང་ཚོ་ལ་ཅིག་འགྱུར་བ་དང། དཀའ་ངལ་དང་དེ་འདྲའི་ཤུགས་ཆེ་ཤོས་ཅིག་ད་ག་འདྲ་ག་འདྲ་འདྲ་བོ་བྱུང་ཡོད་ན་ཆོག་ཆེ་ས་ནས་ཁྱབ་ཆེ་ས་ནས་གསུང་བ་ཡིན་ན། སྤྱི་བཏང། འགྱུར་བ་མང་པོ་ཅིག་འགྲོ་གི་ཡོད་རེད་དཔེ་འདྲ་བཞག་ན། ད་ལྟ་གི་བྱེད་སྟངས་དང་འདུག་ས་ཚང་མ་ཅིག་རིག་གནས་གསར་བརྗེ་ཆེན་པོ་དང་འདྲ་བོ་འདུག་ཟེར་འདྲ་མང་པོ་མང་པོ་འགྱུར་བ་རིམ་པས་རིམ་པས་རིམ་པས་འགྲོ་བཞིན་པ་འདི་མང་པོ་འདུག་ཨ། འོན་ཀྱང་ད་ཆེ་ཤོས་ཅིག་ད་མི་ཚང་མ་དོ་སྣང་བྱེད་དགོས་ཡ་གཅིག་ག་རེ་རེད་ཟེར་ན་དཔེར་ན་ཅིག་ཕྱི་སྲིད་བློན་ཆེན་དང། རྒྱལ་ཁབ་སྲུང་སྐྱོབ་ཀྱི་བློན་ཆེན། དེ་ནང་བཞིན་གྱི་མེ་ཤུགས་འཕུར་མདའ་གྱི་དམག་ཤུགས་ཀྱི་སྡེ་ཚན་གྱི་དཔོན་རིགས་ཕལ་ཆེར་ཉི་ཤུ་རྩ་དྲུག་རྩ་བདུན་ཅིག། རྒྱ་མི་རྒྱ་ནག་གཞུང་གི་དེ་ཁོ་ཚོ།

དེ་ནང་ནས་ལྷག་པར་དམག་མི་ནང་ན་ཡང་མ་ཐུབ་པར་ཨ་ཡོད་ནོ་ད་ཡོད་འདྲ་བོ། ཅེས་ག་རེ་བྱོས་རོགས་ཅེས། མེ་ཤུགས་འཕུར་མདའ། སྡེ་ཚན་དམག་མི། དེ་འདྲའི་དམག་དཔོན་མང་པོ་ཅིག་མེད་པ་ཆགས་འགྲོ་དུས། རྒྱ་ནག་ནང་ལ་དེ་དཀའ་ངལ་མང་པོ་ཅིག་འཕྲད་བསྡད་ཀྱི་ཡོད་པ་དེ་ཧ་ཅང་གསལ་བོ་རེད་དེ། སྤྱིར་བཏང་ཨ་མི་རི་ཀ་ལ་གནས་ཚུལ་སྤེལ་བ་དང་དེ་འདྲ་རེད་ཟེར་ན་ད་ད་ད་ཚེ་ལོ་ཚོད་དཔག་མང་པོ་བྱས་དུས་ད་དེ་ཚོ་ཚོད་དཔག་དེ་ཚོ་དེ་ག་རེ་ཡིན་པ་ང་ཚོ་གིས་ད་ད་ཚེ་ཐོས་ཀྱི་མི་འདུག་ག་རེ་གཏན་འཁེལ་མི་འདུག་རྒྱ་ནག་གཞུང་ཁས་ལེན་དང་ཡིན་མིན་ན། ཅེས་ག་རེ་ཟེར་དེ་མ་རེད་ཟེར་ནས་ངོས་ལེན་མེད་པ་དེ་འདྲ་བྱས་བཤད་གི་མི་འདུག་མ་བཤད་དུས་དེ་ནས་ཡིན་མིན་དེ་ཕྱིར་ཐག་བཅད་གི་མི་འདུག་ཧ་ཅང་གསལ་བོ་ཅིག་ད་དེ་ཚོ་བརླགས་ཚར་རེད། དེ་འདྲའི་དཔོན་པོ་མཐོན་པོ་ད་རྒྱལ་ཁབ་ཀྱི་བློན་ཆེན་འདྲ་བྱས་ན། རྒྱལ་སྲིད་རྒྱལ་སྲུང་བློན་ཆེན་དང། ཕྱི་སྲིད་བློན་ཆེན་དེ་གལ་ཆེ་ཤོས་གནད་ཆེ་ཤོས་དེ་རེད་བ། ད་དེ་ཚོ་ཚང་མ་དུས་གཅིག་ལ་དེ་འདྲ་བྱས་འགྲོ་དུས་གཞུང་དེ་རྒྱ་ནག་ནང་ལ། བརྟན་པོ་ཞེ་དྲག་མེད་པ་དེ་ཧ་ཅང་གསལ་བོ་རེད་ནང་ཁུལ་ལ་དེ་ཛ་དྲག་མང་པོ་ཅིག་ཡོད་དེ་བ། དེ་འདྲའི་ཕྱོགས་གཞན་པ་ཞིག་ནས་བལྟས་པ་ཡིན་ན་རྒྱ་ནག་ནང་ལ་དཔེར་ན་ཅིག་དཔལ་འབྱོར་དང་དེ་ཚོ་མང་པོ་ཞིག་ཉམས་གི་ཡོད་པ་དང། གཞོན་ནུ་དཔེར་ན་ལས་ཀ་ཤོར་བསྡད་པ། དེ་ནང་བཞིན་དེ་ཅི་སྟེ། རྒྱ་ནག་གཞུང་སྔོན་མ་གི་དཔལ་འབྱོར་བརྟེན་ས་དེ། ཕྱི་ལོགས་ལ་ཚོང་རྒྱག་ཡ་དང། དེ་ནས་ཁང་པ་རྒྱག་ཡ་ཟེར་འདྲ་དེ་ཚོ་འགག་འགྲོ་བསྡད་ཡོད་དེ་ཚོ་ཚང་མ་ད། ད་ལྟ་འགུལ་སྐྱོད་རྒྱག་ས་མེད་པ་འདྲ་བོ། ད་རྦད་འགུལ་སྐྱོད་རྒྱག་ས་རེད་མོད་ཕྱི་ལོགས་ཚོང་དེ་དཔེར་ན་ཨ་རི་འདྲ་ཡིན་ན། རྒྱ་མི་ལ་འབྲེལ་བ་བཅད་གིན་བཅད་གིན་བཅད་གིན་ཟེར་གྱི་ཡོད་རེད་དེ། ལོ་རེ་ལ་ད་འདས་པའི་ལོ་ཡིན་ན་ཅིག་དུང་ཕྱུར་ཉིས་སྟོང། དུང་ཕྱུར་བདུན་སྟོང་ལྷག་ཅིག་རེད་འདུག་ཧ་ལས་བ་མང་པོ་རེད། དེ་འདྲའི་ཚོང་དེ་འགྲོ་བསྡད་གི་འདུག་བཅད་ཐུབ་གི་མི་འདུག་དེ་འོན་ཀྱང། སྔོན་མ་དང་བསྡུར་བ་ཡིན་ན་ཧ་ལས་བ་གི་ཉམས་ཆག་འགྲོ་བསྡད་བ། དེ་ནས་ལྷག་པར་དུ་དེ

རིམ་པས་འགྲོ་བསྡད་ཀྱི་ཡོད་པ་དེ་ཧ་ཅང་གསལ་བོ་དེ་འདྲའི་ཅིག་འདུག་ལགས། ལགས་སོ་གོང་ལ་ཨ་ནེ་ཡང་དཔལ་འབྱོར་གྱི་སྒང་ནས་ནི་ད་ཅིག་སྤྱིར་བཏང་གི་ཏོག་དབྱིབས་ནད་ཡམས་གི་རྗེས་ནས་ནས་ནས་ད་རྒྱ་ནག་གི་ཧ་ཅང་གི་དཔལ་འབྱོར་ཉམས་ཆག་ཤུགས་ཆེན་པོ་ཧྲིལ་བོ་གཅིག་མངོན་གསལ་དོད་པོ་ཅིག་ཆགས་དེ་ག་ནང་བཞིན་གི་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་གི་ཡང་ལྟ་སྟངས་སྡུག་རུ་འགྲོ་ཡ་དང་དེ་འདྲའི་གི་གནས་ཚུལ་མང་པོ་གཅིག་འབྱུང་གི་ཡོད་ས་རེད་དེ་འདྲའི་ཡིན་ཙང་ཨ་ནེ་གཅིག་ད་དེང་སང་སྤྱི་བཏང་གི་རྒྱ་ནག་གཞུང་ཁོ་རང་ཚོ་གི་ད་ཅིག་དཔལ་འབྱོར་ཡར་རྒྱས་གཏང་དགོས་རེད་གཞོན་སྐྱེས་དེ་ཚོ་ཤུགས་རྒྱག་དགོས་རེད་ལབ་ཞེ་པོ་བཤད་གི་ཡོད་ན་ཡང་བཤད་མིན་ལ་མ་བལྟོས་པར་གཞོན་སྐྱེས་དེ་ཚོའི་ནང་ལ་ཡང་དེང་སང་ཅིག་རྒྱ་མི་གི་བཤད་ན་ད་ཅིག་ཐང་ཕིང་ཟེར་ཡག་འདྲ་པོ་དང་པའེ་ལན་ཟེར་ཡག་འདྲ་པོ་དང་དེ་འདྲ་གི་ཡང་ཅིག་ད་ཞི་བའི་སྒོ་ནས་ངོ་རྒོལ་ལབ་ན་མི་འདོད་པའི་རྣམ་འགྱུར་ལབ་ན་གང་ལྟར་དེ་འདྲའི་གི་ལས་འགུལ་ཤུགས་ཆེན་པོ་ཅིག་གཞོན་སྐྱེས་གི་ནང་རྒྱ་ནག་གཞུང་ལ་མ་དགའ་ཡག་གི་རྣམ་འགྱུར་བསྟན་ཡག་གི་ད་དེ་ཡིན་ནའང་བསྟན་ཐང་དེ་ད་ཞེ་དྲག་མངོན་གསལ་དོད་པོ་མེད་པའི་སྒང་ལབ་ན་ད་ཅིག་ཞི་བ་གི་སྒོ་ནས

མི་ཚེ་སྐྱེལ་ཡག་དེ་ཁག་པོ་ཆགས་བསྡད། དཔེར་ན་བཞག་ན། ཉེ་ཆར། ཉི་མ་ཁ་ཤས་སྔོན་ལ་རེད། རྒྱ་ནག་གཡང་ཁུ། དེ་དྲ་རྒྱ་ཅིག་སྒང་ལ། ལོ་གཉིས་གསུམ་སྔོན། རྒྱ་ནག་གི་ཞིབ་འཇུག་སྡེ་ཚན་ཅིག་ཞིབ་འཇུག་བྱས་བསྡད་བ་གི། དེ་ཞིབ་འཇུག་སྡེ་ཚན་དེ་དེ་རྒྱ་ནག་གཞུང་གི་ཞིབ་འཇུག་སྡེ་ཚན་ཁོ་ཚོ་གི་ཞིབ་འཇུག་བྱས་བསྡད་བ་གི། རྒྱ་ནག་ནང་ནས་མི་དུང་ཕྱུར་བཅུ་མ་ཟིན་ཙམ་ཞིག། དུང་ཕྱུར་དགུ་དང་བྱེ་བ་བདུན་ཙམ་ཞིག།

ཅེས་སྒོར་མོ་ཆིག་སྟོང་མ་གཏོགས་ཟིན་གྱི་ཡོད་མ་རེད་ཟེར་བསྡད། དེ་འདྲའི་སྐད་ཆ་བྱུང་བ་ད་ལྟ་ད་ལྟ་དེ་ཞིབ་འཇུག་དེ་ནང་ལ་ཡང། དངོས་གནས་དྲང་གནས་རྒྱ་མིའི་སྒོར་མོ་ཅིག་སྟོང་ཕྲག་ལྔ་ཡག་ཐག་ཡོད་བསྡད་པ་བྱས་པ། ཕལ་ཆེར་བྱེ་བ་དྲུག་བདུན་ཅིག་མ་གཏོགས་ཡོད་མ་རེད་ཟེར་བྱེ་བ་དྲུག་བདུན་ཟེར་དུས་རྒྱ་མི་དུང་ཕྱུར་བཅུ་བཞི་འདུག་ལ་ཟེར་བ་ནི། བརྒྱ་ཆ་བཅུ་བརྒྱ་ཆ་བཅུ་མི་འདུག་ག། བརྒྱ་ཆ་བཅུ་མི་འདུག་དེ་འདྲའི་བྱས་ཡོད་འདུག་དེ་བྱུང་དེ་ཕྱུག་པོ་ཡོད་བསྡད་བ་དེ་ཕ་བསྟད་དེ་ཅིག་ཡོད་རེད་དེ་འོན་ཀྱང། རྒྱལ་ཁབ་གཞན་པ་དང་བསྡུར་བ་ཡིན་ན་ཨོའོ། བྱེ་བ་དྲུག་བདུན་ཟེར་དུས་རྒྱལ་ཁབ་གཅིག་མི་འབོར་ཙམ་ཅིག་རེད་བ། འོན་ཀྱང་རྒྱ་ནག་མི་འབོར་ཆེན་པོ་ནང་ལ་ཅིག་ཁོ་ཚོ་གྲངས་ཀ་ཧ་ལས་པ་ཉུང་ཉུང་རེད་འདུག། མ་གཞི་དེ་ཚོ་ཚང་མ་དཔོན་པོ་དང་དེ་ཚོ་སྤྱང་སྤྱང་གི་རྒྱུད་པ་དང་དེ་ཚོ་མང་པོ་ཅིག་ཡིན་དུས་དེ་བྱས་ཙང་སྤྱི་བཏང་མི་མང། ཟླ་བ་གཅིག་ཡོང་སྒོ་དེ་སྟོང་ཕྲག་གཉིས་ཙམ་བྱས་པ་ཡིན་ན། ཟླ་བ་སྟོང་ཕྲག་གཉིས་དེ་ཞེ་དྲག་ཅིག་གོ་ཆོད་ཡག་ཅིག་མེད་པ། དེ་འདྲའི་ཚུ་ལོར་གོ་ཆོད་ཡག་དེ་འདྲ་བྱས་དེ་དེ་མི་མང་པོ་ཅིག་གཞོན་ནུ་མང་པོ་ཅིག། ད་ང་དཀའ་ལས་ག་ཚོད་མོ་དཀའ་ལས་ཚད་བརྒྱབ་དེ་ཚད་ཡོང་སྒོ་དེ་ང་ཚོ་གོ་ཆོད་གི་མི་འདུག་བསམ་བསམ་བྱས་པ། དེ་འདྲའི་ཆགས་བསྡད་འདུག་དཔེར་ན་ཡང་ན་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལ་ང་ཚོ་གཞོན་ནུ་མང་པོ་ཅིག་རྒྱ་གར་གྱི་གྲོང་ཁྱེར་དང་དེ་ཚོར་ལས་ཀ་བྱེད་དེ་རུ་ཁོ་ཚོ་ཉུང་མཐའ་སྒོར་མོ་བཞི་སྟོང་ལྔ་སྟོང་དེ་ལས་ལྷོ་ཁ་ནས་རག་བསྡད་ཀྱི་འདུག་ཨ་སློབ་ཕྲུག་སློབ་སྦྱོང་བྱས་སོ་དེ་བཞིན་བཞི་སྟོང་ལྔ་སྟོང་ཟེར་དུས་རྒྱ་མིའི་སྒོར་མོ་མ་རེད་དེ་ཁྲི་བཞི་ལྔ་ཟེར་ད་རྒྱ་མིའི་སྒོར་མོ་དེ་བཞི་སྟོང་ལྔ་སྟོང་ཅིག་རག་བསྡད་ཀྱི་ཡོད་རེད་བ། འོན་ཀྱང་ད་དེ་འདྲ་ཅིག་རྒྱ་ནག་ནང་ལ་ད་ལྟ་རག་ཡོད་མ་རེད་སྤྱི་བཏང་རྒྱ་མིས་བཤད་པ་ཡིན་ན་རྒྱ་ནག་དཔལ་འབྱོར་དེ་རྒྱ་གར་ལས་དཔེར་ན་ལྡབ་གཉིས་གསུམ་གྱིས་ཞོ་ཞོ་ཅིག་འགྲོ་བསྡད་ཡོད་ཟེར་གི་ཡོད་རེད་ད་སྤྱི་བཏང་མི་མང་གི་ཡོང་སྒོ་དེ་རྒྱ་གར་ལས་ཧ་ལས་པ་རྒྱ་གར་གཞོན་ནུ་དང་རྒྱ་ནག་གཞོན་ནུ་ལས་ཀ་གཅིག་པ་བྱེད་པ་ཡིན་ན་རྒྱ་གར་གཞོན་ནུ་དེ་ལས་ཀ་པེ་ཤག་དེ་རག་བསྡད་བ་གླ་ཆ་དེ་མང་པོ་རག་བསྡད་བ་དེ་འདྲ་གི་གནས་སྟངས་འོག་དེ་ཡང།

ད་དེ་འདྲ་ཟིན་གཉའ་གནོན་ཟིན་མི་འདུག་ཤུལ་བཞུགས་དེ་ཚོ་དེ། སྤྱི་བཏང་གཞོན་ནུ་ད་འཛམ་གླིང་ཚང་མར་མཐོང་བསྡད་པ་རེད་ད་ཡོང་སྒོ་དེ་ཚོ་ཉུང་ཉུང་ཡིན་དུས་ཨེ་ལས་ཀ་བྱེད་ཡག་འདོད་པ་མེད་པ། དེ་འདྲའི་འདྲ་ཞིག་རེད་བསྡད་འདུག་ག། དེ་འདྲའི་དེ་གཞུང་དེ་ཡང་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་ན་ཁག་པོ་རེད་འོན་ཀྱང། རྒྱ་ནག་གི་ད་ལྟ་གི་གནས་སྟངས་ལ་འདོད་པ་མ་གང་བ། འདོད་པ་མེད་པ།

དཀའ་ངལ་སེལ་ཡག་གི་འདོད་པ་སེལ་ནུས་མི་འདུག་ནང་ཆོས་སེལ་ནུས་མི་འདུག་རིག་པ་སེལ་ནུས་མི་འདུག་སོགས་མི་འདུག་བ་མི་འདུག་ཡིན་དུས་མུ་མཐུད་དུ་དཀའ་ངལ་དེ་མ་འོངས་པར་མུ་མཐུད་དུ་བསྡད་བསྡད་བ་མུ་མཐུད་དུ་བསྡད་བསྡད་བ་མ་ཚད་ལས་མེད་མི་འདུག་སོགས་དོན་འགྲུབ་ཀྱི་ཅིག་ཡང་སྲིད་ཡང་སྲིད་ཐུགས་ཆེ་བཏང། སྲིན་པོ་གཟུགས་བརྙན་ཆུ་བྱད་དེ་བས་ན་དེ་འདི་དངོས་གནས་དྲན་ནས་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་ཡ་ག་རེ་རེད་ཟེར་ཁོ་ཚོ་ལངས་འགྲོ་ཡ་ནི་སུ་ཡོད་མ་རེད་བྱེད་ཡ་སུ་མེད་བ་ད་ངོ་མ་རེད་ནི་དཔེ་འདྲ་འདི་སྤྱི་ཚོགས་རིང་ལུགས་ཁག་ཚོ་ར་ཤི་ཡ་དང་དེ་ཚོ་ནང་ལ།

འདི་འདྲ་བྱས་ཏེ་མི་དམངས་ལ་ཐོབ་ཐང་དང་དེ་ཚོ་ག་གེ་མེད་བ། དེ་སྐྱོང། རྒྱ་ནག་གཞུང་གི་དེ་ཚོ་ལས་ཀ་མི་བྱེད་མཁན་དེ་ཚོ་ལ་བཙན་དབང་འདྲ་ཞིག་བཏང་དགོས་བ་ཡིན་ན་བཏང་ས་དེ་ཞེ་དྲག་སུ་མི་འདུག་བ་མའོ་ཙེ་ཏུང་ཞི་ཅིན་ཕིང་གིས་གྲོང་གསེབ་ནང་ལ་བཏང་གི་ཡིན་ཟེར་བ་དང་འདྲ་མི་འདྲ་མང་པོ་བཤད་ཡོད་རེད་ད་ལྟ་རྩེད་མོ་རྩེ་གཅིག་མི་སྲིད་ཧ་གཞོན་སོགས་གྲོང་གསེབ་བཏང་དགོས་རེད་འདྲ་མི་འདྲ་བཤད་ཡོད་རེད་འོན་ཀྱང་ད་ལྟ་བར་ལ་ལག་ལེན་བྱེད་ཐུབ་ཡ་མི་འདུག་བ་བྱེད་ཐུབ་ཡ་ཅིག་ཅིག་པོ་ཏི་པེ་ཅིན་ནས་མི་སྐྱོ་བ་དེ་ཚོ་ཚང་མ་ཕྱི་ཕུད་སོང་ཨ། པི་ཁི་ཏའི་དེ་ནས་དེ་ཆ་སྲི་ཅུ་ནང་སླེབས་སོང། དེ་འདྲའི་འདྲ་བྱེད། སོ་སོ་དེ་རྒྱལ་ས་དང་དེ་ཚོ་ནང་ལ་ཅིག་ཕ་ཏག་ཏུ་གཙང་རི་རི་བཟོ་ཐུབ་བ་རེད་མ་གཏོགས། མི་མང་པིག་ཡོ་བ་དེ་ཚོ་དཀའ་ངལ་སེལ་དེ་བ་དེ་ཚོ་ལས་རིགས་དེ་ག་གི་བྱེད་ཐུབ་གི་མི་འདུག་བ། དེ་བཞིན་མ་འོངས་པ་དེ་ཐོག་ནས་མུ་མཐུད་དུ་འགྲོ་ས་རེད་བསམ་འདུག། ལགས་སོ་གོང་ལ་ཨ་ནེ་ཡང་ད་ཅིག་རྒྱ་མི་རིགས་ཀྱི་སྐད་ཡིག་དང་ཁོ་རང་ཚོ་གི་རིག་གཞུང་ད་ཅིག་མང་ཆེ་བ་འདྲ་མཚུངས་འདྲ་བོ་ཡིན་པ་ཅིག་གི་ད་ཕྱི་ལོག་ནས་སིང་ག་ཕོར་དང་ཨ་ནེ་ད་ཐའི་ཝན་ད་དེ་འདྲའི་གི་ས་ཁུལ་ཁ་ཤས་ཡོད་རེད་ད་ག་ནང་བཞིན་གི་ཕྱི་ལོག་གི་རྒྱ་མི་མང་པོ་ཅིག་ཡོད་རེད་བ་དེ་འདྲ་ཡིན་དུས་ཁོ་རང་ཚོ་གི་ད་ལྟ་གི་ནས་ཅིག

ཁོང་ཚོས་ལྟ་བ་འཛིན་མཁན་དཔེར་ན་ཁོ་རེ་ཡ། དཔེར་ན་འཇའ་ཕན། དཔེར་ན་ཐའེ་ཝན་དཔེར་ན་རྒྱ་ནག་དེ་ཚོ་ཚང་མ་སྤུ་གུ་སྐྱེ་གི་མི་འདུག་བ། འཛམ་བུ་གླིང་ཚང་མ་ནི། ཁོ་ཚོ་སྤུ་གུ་མ་སྐྱེ་བ་ག་རེ་ཡིན་ཁོ་ཚོ་དེ་ལྟ་བ་དེ་གི་ཆོས་དོན་ལ་དད་པ་མི་འདུག་ལྷ་དང་ཆོས་དང་འདི་ཚོ། སྐྱེ་བ་ཕྱི་མ་ཟེར་ནི་སྲང་ལམ་ཞིག་ར་མ་དྭགས་གོང་ལ་ཁེ་བཟང་གཅིག་པོར་རྩིས་རྒྱག་ནི་འགྲོ་དེ་གི་གི་དེ་འདྲི་གི་རིག་གཞུང་གྱུར་བ། དེ་འདྲི་རིག་གཞུང་ཅིག་གནའ་སྔ་མོ་རེད་ནི་དེ་རིག་གཞུང་དེ་གི། ཁོ་སུ་གཅིག་ལ་ཞེད་མ་དགོས་བ་ཅི་ང་ཚོ་བོད་ཀྱི་ཆོས་ཐོག་ནས་བྱེད་ན་ཡ་མེད་རེད་བ། སངས་རྒྱས་ལ་ཞེད་གི་མ་རེད་གདོན་འདྲེ་ལ་ཞེད་གི་མ་རེད་འདྲེ་ལ་ཞེད་གི་མ་རེད་དམྱལ་བ་ལ་ཞེད་གི་མ་རེད་ཆོས་རྒྱལ་ལ་ཞེད་གི་མ་རེད་ཞེད་མ་དགོས་དུས་ཁོ་ག་རེ་ཡིན་ན་བྱེད་ཕོད་གི་འདུག་ཨ། བྱེད་ཕོད་འདུག། ཨ་ལས་ཚེ་མི་གི་མ་འཇོན་པ་ཁོ་ཚོ་འཇོན་གི་འདུག་སང་སང་འགྱེལ་བ་མི་གི་བྱེད་མ་ནུས་བ་དེ་ཁོ་ཚོ་བྱེད་ནུས་གི་འདུག་མི་གི་མ་འདྲ་བ་ཁོ་ཚོ་བྱེད་ཐུབ་གི་འདུག་སང་སང་འགྱེལ་བ། དེ་འདྲའི་འདྲ་བོ་ཅིག་མཐོང་བསྡད་གི་ཡོད་རོགས། དེ་བཞིན་ཁོ་རྒྱ་མི་ཡ་དེ་ཁོ་ཚོ་རྨོངས་དད་རེད་ཁོ་ཚོ་ག་གི་བྱེད་མ་ཕོད་བ་དེ་འདྲ་བྱེད་ང་ཚོ་བོད་འདྲ་ཡིན་ན་སྔོན་མ་ནས་ན་ལྔ་བཅུ་ང་དགུ་དྲུག་ཅུ་དེ་ཚོ་ནང་ལ་བོད་དེ་རྟ་ཤ་ཟ་གི་མིན།

དེ་ཚོ་འཛིན་སྐྱོང་ཐུབ་འགྲོ་བསྡད་བ། རང་དབང་ལ་བརྩི་མཐོང་ཆེན་པོ་ཡོད་པ་དང་དམངས་གཙོ་ལ་བརྩི་མཐོང་ག་ལ་གང་མཚམས་ཡོང་བསྡད་བ། དང་དེ་ཚོ་ཐོག་ནས་རིག་གཞུང་དེ་འགྱུར་བ་འགྲོ་བསྡད་བ་དེ་གཞན་ག་རེ་རེད་ཟེར་ན་རྒྱ་ནག་དེ་སྲིད་དབང་སྒེར་གཅོད་ངོ་ཤུལ་སྔོན་མ་རྒྱལ་པོ་ལམ་ལུགས་དུས་ཚོད་སྲིད་དབང་སྒེར་གཅོད་བྱེད་བ་དེ་ཕྱོགས་ཚུར་འགྲོ་བསྡད་ཡོད་པ་དང། ཚུར་ལོགས་དེ་ཚོ་དམངས་གཙོ་དང་དེ་ཚོ་དུ་གཏད་སོ་ཕར་འགྲོ་བསྡད་ཡོད་པ་བྱེད་བ། ཕར་ཚུར་ཧེ་བག་དེ་ཆེར་ཆེར་ཆེར་འགྲོ་བསྡད་བ་དེ་ཡང

ལྕགས་དང་རྡོ་ནང་བཞིན་འགྱུར་བ་མེད་པ་དེ་འདྲ་མ་རེད། རིག་གཞུང་ཟེར་ཡག་དེ་མི་གི་སེམས་ནང་ལ་ཡོད་རེད་ནང་བཞིན་འཚོ་བ་ནང་ལ་ཡོད་རེད་དེ་ཚོ་རིམ་པས་རིམ་པས་འགྱུར་བ་འགྲོ་དེ་གོ་ར། འགྱུར་བ་འགྲོ་ནས་ཁ་ཤས་ཅིག་ཡག་ས་ངོ་ཤེས་ཡར་རྒྱས་འགྲོ་གི་འདུག་ཁ་ཤས་ཅིག། མར་སྐྱོ་རུ་སྐྱོ་རུ་འགྲོ་འདུག་དེ་འདྲ་ཅིག་མཐོང་བསྡད་འདུག། ལགས་སོ། སྐུ་ངོ་ལགས་ཨ་ནི་ད་ཅིག་རྒྱ་ནག་གི་སྐུ་ངོ་གིས་ད་གིན་གསུང་བ་ནང་བཞིན་རེད་སྤྱིར་བཏང་གི་ཕྱི་ལོགས་ལ་ཅ་ལག་ཞེ་པོ་མང་པོ་ཅིག་གཏོང་གི་ཡོད་རེད་ཁོ་རང་ཚོ་ཡིན་ན་ཡང། ཕྱི་ལོགས་གི་ཡང་ནུབ་ཕྱོགས་རྒྱལ་ཁབ་མང་པོ་ཅིག་གི་ཏང་ཁོ་ཚོ་གི་སྲིད་དོན་གི་ལྟ་སྟངས་དང་དེ་འདྲའི་འདྲ་མི་འདྲ་གི་ཐོག་ནས་ད་ཅིག་ས་མཚམས་གི་རྙོག་དྲ་དེ་མང་པོ་གི་ཐོག་ནས་རྒྱ་ནག་མཉམ་དུ་དཔལ་འབྱོར་གི་ཐོག་ནས་རྒྱ་ནག་གི་དམ་དྲག་དེ་ཤུགས་ཆེ་རུ་བཏང་ཡོང་གི་ཡོད་པའི་རྣམ་པ་འདྲ་བོ་ཅིག་ལོ་འདིའི་ནང་ཐོན་ཡོང་གི་འདུག་པ་དེའི་གི་གནས་སྟངས་འདྲ་བོ་ག་འདྲ་ཆགས་ཀྱི་ཡོད་ནམ། ད་དེ་དམ་དྲག་ཤུགས་ཆེ་རུ་བཏང་བ་དེ་ཧ་ཅང་གསལ་བོ་རེད་ད་དེ Trump ནས་འགོ་བཙུགས་སོང་བ། སྔོན་མ་ནས་ཡིན་ན་རྒྱ་ནག་གཞུང་གིས་ཚུར་སྒོ་འབྱེད་བྱེད་ཀྱི་ཡིན་ཟེར་དུས། But། ད་རྒྱ་ནག་གཞུང་ཁོ་རང་སྒོ་ཕྱེ་བ་ཡིན་ན། ཕྱི་རྒྱལ་ཁོ་ནི open སྒོ་ཕྱེ་ཡིན་པ་འདྲ་བོ་བྱས་པ། དགའ་བསུ་ཡིན་པ་ཡིན་པ་འདྲ་བོ་བྱས་པ། དེ་ཡང་རྒྱ་ནག་གཞུང་སྒོ་ཕྱེ་མི་ཕྱེ་དེ་སྐད་ཆ་བཤད་འདུག་ར་དེ་བཞིན་རྒྱ་ནག་གཞུང་གིས་སོ་སོ་དེ་ཤིན་ཧྭ་གསར་འགྱུར་དེ་ཨ་མི་རི་ཀ་ལ་ཡན་ལག་བཙུགས་ཡོད་རེད་ག་ས་ག་ལ་ཁྱབ་སྤེལ་བྱེད་ཀྱི་ཡོད་རེད་སོ་སོ་དྲ་རྒྱ་དེ་ཚོ་འཛམ་བུ་གླིང་ག་ས་ག་ལ་འགྲོ་འདོད་རེད་འོན་ཀྱང་ཕྱི་རྒྱལ་ཡོད་པ Facebook ཡིན་འདྲ YouTube ཡིན་འདྲ་དེ་མིན་གསར་ལམ་དེ་ཚོ་ཚང་མ་རྒྱ་ནག་ལ་བཀག་བསྡད་ཀྱི་ཡོད་རེད་དེ་ཡང་ག་རེ་རེད་ཟེར་ན་ཕྱི་རྒྱལ་ཁོ་ལ་ཆ་ཚང་སྒོ་ཕྱེ། ཁོ་རང་གི་ཕྱི་རྒྱལ་ལ་སོ་སོ་དགོས་ཡ་དེ་མ་གཏོགས་སྒོ་མ་ཕྱེ་བ་དེ་འདྲ་བྱས་བསྡད་ཡོད་རེད་དོ་ཕྱི་རྒྱལ་དང་བཟོད་པ་སྒང་ཟེར་ནི་མི་འདུག་གང་ལྟར། ཕྱི་རྒྱལ་དང་རྒྱལ་སྤྱི་ནང་ཁོ་ཚོ་སོ་སོ་སོ་བདེན་འཚོལ་འདྲ་བྱས་ནས། ཨོ་ང་ཚོ་དེ་ང་ཚོའི་བཟང་ས་དེ་ཁོ་ཚོ་བསྟན་ཐོག་ཁོ་ཚོ་ཤེས་པ་ཡིན་ན་ཁོ་ཚོ་འགྱུར་བ་འགྲོ་རེད་བསམ་འདུག་འདུག་འོན་ཀྱང་རྒྱ་ནག་གཞུང་གིས་དེ་གོ་སྐབས་དེ་བཟུང་ནས་གོ་སྐབས་དེ་བཟུང་ནས་ཨོ།

ཁྱོད་རང་ཁེ་བཟང་འདྲ་མི་འདྲ་ཟ། ཕྱི་རྒྱལ་མི་ལྐུགས་པ་མ་རེད་འོན་ཅིག་བཟོད་པ་དང་བཟང་སྤྱོད་དང་དེ་ཚོ་སྒང་ལ་བསྡད་ནས་འོན་ཅིག་ཁོ་རང་གི་ཞེ་པོ་ཅིག་མཁས་པ་འཇོན་པོ་ཞེ་པོ་ཅིག་ཡིན་ཙང་དེ་འདྲ་སྤྱང་སྤྱང་བྱེད་བསྡད་པ་དེ་གི་ད་ད་ད་ཡི་ཐང་འདྲ་ཞིག་ཆད་ནས་དེ་ནས་ཁྱོད་རང་གི་རང་བཞིན་དེ་རྒྱུས་འདྲ་ཞིག་ལེན་ནས་ད་ཚུར་བཀག་གི་འདུག་ད་ཚུར་ལ་བཀག་དེ་འདྲ་བྱེད་ས་དེ་གི་དོན་དག་ཅིག་མ་འགྲོ་ན་མ་འགྲོ་རེད་སྡུག་ས་ཅིག་ཕར་ཅིག་འགྲོ་ཚར་དུས་ད་ཨོ་ཚུར་འགྱུར་བ་བཏང་ཡ་དཔེ་ཁག་པོ་འདུག་དེ་བཞིན་སྔོན་མ་ཡིན་ན་ངས་སྒོ་ཕྱེ་མི་ཕྱེ་རེད་ད་ད

རྒྱ་ནག་མ་འོངས་པ་དེ་རྒྱལ་སྤྱིའི་ཐོག་ནས་ཁོ་ལ་བཀག་ཡ་དང་དེ་ཚོ་བྱེད་བསྡད་ཡ་གི་འཕེལ་ཤུགས་དེ་འགྱུར་བ་འགྲོ་ཡ་ཕལ་ཆེར་ཁག་པོ་རེད། སྐུ་ངོ་ལགས་ཨ་ནི་ཡང་ང་དྲི་བ་ཅིག་ཡོད་ད་ཅིག་ལོ་འདི་ནང་ལ་ཡང་ཅིག་རྒྱ་ནག་གཞུང་གི་ཁོ་རང་ཚོ་གི་ལྟ་སྟངས་དང་སྲིད་ཇུས་ལག་བསྟར་བྱེད་སྟངས་དང་དེ་འདྲ་གི་ཐོག་ནས་ང་རང་ཚོ་གི་བོད་ནང་གི་གནས་སྟངས་གི་ཐོག་གི་ཁོ་ཚོ་གི་ནམ་རྒྱུན་ནང་བཞིན་རང་འཇགས་བསྡད་ཡོད་རེད་པས་ཡང་ན་ཏོག་ཙམ་ཅིག་བཟང་ཕྱོགས་སྡུག་ཕྱོགས་ག་རེ་ནས་ཡིན་ན་ཅིག་འགྱུར་བ་འདྲ་བོ་ཏོག་ཙམ་འགྲོ་གི་ཡོད་རེད་པས། ད་དེ་དེ་མུ་མཐུད་དུ་འགྱུར་བ་དེ་འགྲོ་བསྡད་ཡོད་རེད་མུ་མཐུད་དུ་འགྱུར་བ་དེ་ག་རེ་རེད་ཟེར་ན་ཁོ་ཚོ་གིས་དེ་བོད་མི་རིགས་དེ་རྩ་མེད་བཟོ་ཡ། ཆོས་དང་རིག་གཞུང་དེ་ལྷག་པར་སྐད་ཡིག་དེ་གསང་གང་དུ་རྩ་མེད་བཟོ་ཡ་དེ་སྒང་ལ་ཧ་ལས་པ་ཤུགས་ཆེན་པོ་འགྲོ་གི་རེད་ག་རེ་རེད་ཟེར་ན་བོད་མི་རིགས་དེ་འཚོ་གནས་བྱས་བསྡད་ཡག་གི། རྒྱབ་རྟེན་ཟེར་ནི་མི་འདུག་བློ་ཁོག་ཟེར་ནི་མི་འདུག་རྣམ་དཔྱོད་ཟེར་མི་འདུག་ཡོང་ཁུངས་དེ་ཆོས་ལུགས་རེད་འདུག་ཆོས་ལུགས་དེ་མེད་པ་ཡིན་ན་ང་ཚོ་བོད་རིགས་ཡིན་པ་ལ་ཆོས་ལུགས་ཉམས་ཚར་གི་ཧི་མ་ལ་རི་རྒྱུད་ཀྱི་ལུང་པ་ག་ལ་ག་ཚོད་ཡོད་རེད་དེ་ཚོ་ལྟ་དུས་ཁོ་ཚོ་ང་ཚོ་མི་རིགས་མི་རིགས་གཅིག་པ་རེད་འདུག་ཆོས་ལུགས་ཉམས་ཚར་དུས་ཁོ་ཚོ་རུས་ངར་པོ་ཅིག་དང་འཇོན་པོ་ཅིག་ཅིག་མི་འདུག་བ། བོད་པའི་གི་ས་ཆ་ག་བ་ག་ལ་ལྟ་དུས་ཆོས་ཡག་པོ་མ་དར་བའི་ལུང་པ་ལ་དེ་བལྟས་དུས་མི་ལ་རྣམ་དཔྱོད་ཡོད་མ་རེད་ཧམ་པ་ཡོད་རེད་ངོ་ཚ་ཡོད་མ་རེད།

སྡུག་པོ་བཏང་སྟེ་ང་བསད་མ་ཐུབ་པ་ཡིན་ན། ཁྱོད་རང་སྡུག་པོ་སྡུག་པོ་བཏང་འདི་ཡ་དེ། ང་སྟོབས་ཆེན་པོ་ཡ་ཆགས་ཡ་རེད་མ་གཏོགས། ང། སྔོན་མ་ལས། ངར་རུ་འགྲོ་གི་རེད་ཟེར་ཡ་བྱས་བ། དེ་བཞིན་ད་ང་ཚོ་བོད་མི་རིགས་འདི་དེ་འདྲའི་གནས་སྟངས་གང་ལ་ཆགས་ཆགས་དེ་ཡ་མི་སྡུག་པོ་བཏང་ཡ་མེད་པ་བཟོ་ཡ་གི། རྩིས་ལུགས་བཏང་རྩིས་ལུགས་ཡིན་ནི་འདྲ་ན་ནག་རྩིས་ཡིན་ནི་འདྲ་དེ་ཤུགས་བརྒྱབ་སྡོད་གི་འདུག་ད་དེ། ནག་རྩིས་དེ་ཁོ་ཚོ་ལམ་འགྲོ་བྱུང་བ་ཡིན་ན་ང་ཚོ་བོད་མི་རིགས་དེ་རྩ་མེད་བཟོ་ཡ་རེད་ཤག། དེ་མིན་པ་ཅིག་ཁོ་ཚོ་རྩིས་ལུགས་ཁུར་ནས། དེ་འདྲ་བྱུང་བ་ཡིན་ན་ང་ཚོ་བོད་མི་རིགས་དེ་སྔོན་མ་ལས་དྲག་པ་དང་སྔོན་མ་ལས་རྣམ་དཔྱོད་དང་སྔོན་མ་ལས་ག་རེ་ཟེར་ག་རེ་ཟེར་དགོས་རེད་ནུས་པ་ལྡན་པ་དེ་འདྲའི་མི་རིགས་རྡོག་རྩ་གཅིག་སྒྲིལ་མི་རིགས་ཆགས་ཐུབ་རེ་བ་ཡག་པོ་ཅིག་འདུག་བསམ། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་སྐུ་ངོ་ཟླ་བ་ཚེ་རིང་ལགས་དེ་རིང་ང་མཉམ་དུ་གླེང་མོལ་བྱས་པ་ལ་ཐུགས་རྗེ་ཆེ་ཞུ་གི་ཡོད་རྒན་ལགས། ལགས་སོ་ཐུགས་རྗེ་ཆེ་གནང། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཊོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན།